བ་དེ་བྱས་ད་དང་པོ་མཚམས་སྦྱར་བའི་སྒོ་ནས་མདོར་བསྟན་པ་དེ་ལ་ཤོ་ལོ་ཀ་གཅིག་འདུག་ག་ད་དེ་མ་ཞུ་ཤེས་ན་ད་མཚམས་སྦྱར་རེད་ལེའུ་བདུན་པ་ག་ཟེར་བདུན་པ་བརྩོན་འགྲུས་ཀྱི་ལེའུ་དང་བརྒྱད་པ་བསམ་གཏན་གྱི་ལེའུ་གཉིས་ཀྱི་མཚམས་སྦྱར་དེ་རེད་གོང་ལ་བཟོད་པའི་བཟོད་པ་དང་ག་ཟེར་བརྩོན་འགྲུས་ཀྱི་ལེའུ་གཉིས་མཚམས་སྦྱར་ག་རེད་དེ་ལྟར་བཟོད་པས་བརྩོན་འགྲུས་བརྩམ་འདི་ལྟར་བརྩོན་ལ་བྱང་ཆུབ་གནས་རླུང་མེད་གཡོ་བ་མེད་པ་བཞིན་ཨང་ག་ཟེར་ན་ཚིག་འབྱོར་བ་དེ་ག་ཟེར་ན་བརྩོན་འགྲུས་དང་ག་རེད་འོ་ལགས་སོ་བཟོད་པའི་བཀའ་མཚམས་སྦྱར་དེ་རེད་དེ་ལྟར་བཟོད་པའི་བརྩོན་འགྲུས་ཙམ། འདི་ལྟར་ག་ཟེར་ན་བརྩོན་ལ་བྱང་ཆུབ་གནས་རླུང་མེད་གཡོ་བ་མེད་པ་བཞིན་ཨ་ག་ཟེར་ན། བསོད་ནམས་བརྩོན་འགྲུས་མེད་མི་འབྱུང་ཟེར་མཚམས་སྦྱར་ཟེར་གསུངས་ཡོད་འདུག་ད་ད་ག་རེ། དེ་ལྟར་བརྩོན་འགྲུས་བསྐྱེད་ནས་ནི། ཡིད་ནི་ཏིང་ངེ་འཛིན་ལ་བཞག། ཡིད་ནི་ཏིང་ངེ་འཛིན་ལ་བཞག། འོ་དུ་ཟེར། སེམས་ནི་རྣམ་པར་གཡེངས་པའི་མི་ཉོན་མོངས་མཆེ་བའི་ཕྲག་ན་གནས། ད་ང་ཚོ་བརྩོན་འགྲུས་སྐྱེ་བརྩོན་འགྲུས་སེམས་ག་ཟེར་ན། ང་ཚོ་གཙོ་བོ་ག་ཟེར་ན། ཡིད་དགེ་བ་ལ་སྤྲོ་བའི་སེམས་ད་ཅིག་བློ་ཅིག་ཡོད་པའི་དབང་དུ་བཏང་བས་ནས། དེ་ལ་ག་ཟེར་ན་འོ་ལ་རྩེ་གཅིག་པའི་གྲོགས་པ་ཅིག་མེད་པས་ན། ཨ་དགེའི་བློ་དེ་ལ་ཤུགས་ཡོད་པ་མ་རེད་ནུས་པ་ཡོད་པ་མ་རེད། དེ་ལྟར་བརྩོན་འགྲུས་བསྐྱེད་ནས་ནི་ཡིད་ནི་ཏིང་ངེ་འཛིན་ལ་བཞག་ད་མདོར་བསྡུ་ན། དགེ་བ། ཡིད་དགེ་བ་ལ་སྤྲོ་བའི་སེམས་ཅིག་ཡོད་པས་ནི་དེ་འདྲའི་སེམས་དེ་བློ་རྩེ་གཅིག་པའི་ཞི་གནས་ཀྱི་དང་ཏིང་ངེ་འཛིན་གྱི་གྲོགས་པ་ཞིག་མེད་པས་ན་བློ་དེ་ལ་ནུས་པ་ཡོད་པ་མ་རེད། ག་རེ་ཟེར་ན། སེམས་ནི་རྣམ་པར་གཡེངས་པའི་མི་ཉོན་མོངས་མཆེ་བའི་ཕྲག་ན་གནས། ད་དགེ་བ་ལ་སྤྲོ་བ་ཡིན་པའི་སེམས་རྩེ་གཅིག་པ་ཅིག་མེད་པས་ན། ང་རང་ཚོ་སེམས་རྣམ་གཡེང་གི་གཞན་དབང་དུ་སོང་བསྡད་པའི་སྐབས་ཅིག་དེ་འདྲ་ཡིན་ན། དེ་འདྲའི་རྣམ་གཡེང་གི་གཞན་དབང་དུ་སོང་བའི་མི་དེ་ག་འདྲས་ཅིག་རེད་ཟེར་ན། ཉོན་མོངས་མཆེ་བའི་ཕྲག་ན་གནས་པ་ནང་བཞིན་རེད། ད་ཉོན་མོངས་མཆེ་བའི་ཕྲག་ཟེར་གྱི་རེད། དཔེར་ན་ང་ཚོ་སེང་གེ་དང་སྟག་དང་དེ་ཚོ་གི་མཆེ་བ་དེ་ཅིག་མཆེ་བ་གི་ད་ཕྲག་ལ་གནས་པ་ནང་བཞིན་རེད། སེང་གེ་དང་སྟག་དང་དེ་ཚོའི་མཆེ་བ་ཕྲག་ལ་གནས་སོང་ན་ད་སྐད་ཅིག་སྔ་ཕྱི་མ་གཏོགས་ཁོ་ཟ་ཡག་ཐག་ཆོད་ཟེར་བ་དཔེ་དེ་ནང་བཞིན་ང་ཚོ་ཅིག་ཅི་དང་དགེ་བ་ལ་སྤྲོ་བའི་སེམས་པ་ཙམ་ཡོད་པས་ནས་སེམས་མང་ཆེ་བ་རྣམ་གཡེང་ནང་དུ་ཚུད་བསྡད་ན་ང་ཚོ་ཉོན་མོངས་ཀྱི་དཔེ་ཅིག་མཆེ་བ་གི་ཕྲག་ལ་གནས་པ་ནང་བཞིན་རེད། ད་ཉོན་མོངས་ཀྱིས་དེ་མ་ཐག་ཏུ་ང་ཚོ་རྩ་མེད་བཟོ་དགོས་པ་ཡོད་འདུག་ཟེར་རེད། དཔེ་དེ་ཧ་གོ་གི་འདུག་ཨ། ཉོན་མོངས་མཆེ་བའི་ཕྲག་ན་གནས་པ་ཟེར་དུས་ལ་སེང་གེ་དང་སྟག་ལ་སོགས་པ་འདི་དག་གི་མཆེ་བའི་ཕྲག་ན་གནས་ཏེ་གནས་ན་ནི་ཨན་ཅིག་གི་འོ་ལ་སོ་རི་དྭགས་ག་རེ་ཡིན་ནའང་ཁོའི་མཆེ་བའི་ཕྲག་ན་གནས་སོང་ན་ད་ཐར་ཡག་ཡོད་པ་མ་རེད་པ། དཔེ་དེ་ནང་བཞིན་ང་ཚོ་ཅིག་སེམས་རྣམ་པར་གཡེངས་བསྡད་པས་ན། ད་ང་ཚོ་རྣམ་གཡེངས་མངོན་སུམ་དེ་ནི་ཉོན་མོངས་ག་རེ་ཡིན་ནའང་སྐྱེ་ཆོག་ཆོག་རེད་འདུག་ཨ། ང་ཚོ་ཉོན་མོངས་སྐྱེས་ཚོགས་ག་རེ་འོང་བའི་རྐྱེན་རེད་རྣམ་གཡེངས་འོང་བའི་རྐྱེན་རེད་དྲན་ཤེས་མ་བསྟེན་ཅིག་འདུག་དེ་དུས་ཨ་ལ་ཨན་རྐྱེན་ཅིག་ཕྲད་དུས་ཨ་ལ་འདོད་ཆགས་སྐྱེ་ཨ། ཨན་རྐྱེན་ཅིག་ཕྲད་དུས་ཨ་ལ་ཨ་ནི་ཞེ་སྡང་སྐྱེ་ཨ། ཡང་ན་ང་རྒྱལ་སྐྱེ་ཡང་ན་ཕྲག་དོག་སྐྱེ་འདི་ངེས་པར་དུ་སྐྱེ་འགྲོ་གི་འདུག་ཨ་ཕ་ནང་བ་ནི་རྐྱེན་བཟང་ངན་ཕྲད་སོང་ན་ཉོན་མོངས་སྐྱེ་ཆོག་ཆོག་རེད་འདུག་ང་ཚོ་ལ་དེ་ག་ཚོད་རྣམ་གཡེང་གཞན་དབང་དུ་སོང་ཟེར་རེད་ད། ང་ཚོ་ཧ་གོ་ར་དེ་ནས་ཀུ་ལུ་ཁྲོམ་ལ་ཕྱིན་ནས་ཡུལ་ཡིད་འོང་ཕྲད་སོང་ན་ཐུག་ན་ནི་རྣམ་གཡེང་ག་རེ་བྱེད་ཀྱི་འདུག་ཆགས་པ་བྱེད་ཀྱི་འདུག་ཡུལ་ཡིད་དུ་མི་འོང་ཐུག་དུས་རྣམ་གཡེང་ག་རེ་བྱེད་ཀྱི་འདུག་ཁོང་ཁྲོ་བྱེད་ཀྱི་འདུག་ཨ། རེད་པ། དམན་པ་ཞིག་མཐོང་དུས་ང་ནི་ཡང་བརྩེ་བ་སྐྱེ་བའི་ཚབ་ལ་ང་རྒྱལ་སྐྱེ་གི་འདུག་ཨ། ཡ། ད་མཉམ་པ་ཞིག་མཐོང་ཡོང་དུས་ང་ལ་ཡང་ཅིག། ཕ་ཅིག། ག་ས་ཅིག་འཕྲོག་པའི་འདུ་ཤེས་དེ་འདུག་ཡང་ཕ་ཡང་གར་ཡོང་གི་འདུག། འགྲན་སེམས་ཡོང་གི་འདུག་ད་གང་ལྟར་ཡང། བར་སྣང་བ་འདི་ཅིག་ཡུལ་དཔེ་ཅིག། ཅིག་ག་རེད་ད་ཡིད་དུ་འོང་བ་ཡིད་དུ་མ་ག་འདྲའི་རྐྱེན་སོང་ན་ང་ཚོ་ཉོན་མོངས་སྐྱེ་ཆོག་ཆོག་རེད་ད། སྐྱེ་ཆོག་ཆོག་ད་མ་སྐྱེ་ཕལ་ཆེར་ཕལ་ཆེར་དཀའ་ལས་ཁག་དཀའ་ལས་དཀའ་ལས་ཁག་པོ་རེད་རེད་བསྡད་མ་རེད། ད་ཁོ་དེ་དུས་ཐང་ཅིག་སྨྱོན་པ་རེ་ཆགས་བསྡད་ན་ཁོ་དེ་དུས་ཟ་རི་ཟི་རི་བྱས་ན་ཧ་གོ་བ་མ་རེད་མི་འདུག་སྔོན་ཆད་སེམས་བརྟན་པོ་ཡོད་ན་གམ་དུ་ཉོན་མོངས་སྐྱེ་འགྲོ་གི་འདུག་སྐྱེ་གི་འདུག་དེ་ཡིན་ཙང་སེམས་ནང་ད་ག་དུས་ནས་སེམས་འདུག་ནང་ལོགས་ལ་དཔེ་ཅིག་བློ་ཁ་ནང་དུ་ཕྱོགས་བསྡད་པ་ཅིག་སེམས་ཅིག། ཏིང་ངེ་འཛིན་གྱི་གྲོགས་ཡོད་དུས་དེ་འདྲའི་གོ་དགོས་རེད་གསུངས་འདུག་དེ་འདྲ་ཡོད་ན། ད་ཉོན་མོངས་དུག་གསུམ། ཨང། ཚོགས་ཚུལ་འཇམ་དབྱངས་དཀའ་ལས་ཁག་པོ་འགོ་ཡོད་ཟེར་ཡིན་ཙང་ཉོན་མོངས་མཆེ་བའི་ཕྲག་ན་གནས་པ་ནང་བཞིན་རེད་ད་གང་ལྟར་ཀྱང་རྩེ་གཅིག་པའི་བློ་གཅིག་དགོས་དགོས་རེད་མཚམས་སྦྱར་དུ་འདུག་རྩེ་གཅིག་པའི་བློ་གཅིག་མེད་ན་ཉོན་མོངས་མཆེ་བའི་ཕྲག་ན་གནས་པ་ནང་བཞིན་གོ་ལགས་སོ། རྡུལ་ལྔ་གཅིག་མ་གཏོགས་པའི་ང་རང་ཚོ་གཅིག་ཨང་གཅིག་བདེ་འགྲོའི་རྟ་དེ་སྲོག་འཕྲོག་ཡ་བདེ་འགྲོའི་སྲོག་འཕྲོག་རེད་པ། ཉོན་མོངས་མཆེ་བའི་ཕྲག་ན་གནས་ན་ག་རེ་འཕྲོག་རེད། བདེ་འགྲོའི་སྲོག་འཕྲོག་ར་ཞིག་རེད་སྤྱིར་བཏང་ག་ལ་སེང་གེ་དང་སྟག་གི་མཆེ་བ་ན་གནས་ན་ཚེ་འདིའི་སྲོག་ཙམ་རེད་མ་གཏོགས་ཕྱི་མ་ཕན་ཆད་སྲོག་འཕྲོག་མི་འདུག་བ་འོ་འདུག་ཟེར་ཞག། ཡ། ད་ང་ཚོ། ང་མང་ཆེ་བ་ལ་དེ་ག་བ་དེ་རེད་ཉོན་མོངས་མཆེ་ཕྲག་གནས་དེ་རེད། ཉོན་མོངས་ཉོན་མོངས་ཀྱི་ད་ཅི་འདོད་ཆགས་ཀྱི། འོ་ལགས་སོ། མཆེ་བ་དང་ག་རེ། ཞེ་སྡང་གི་མཆེ་བ་གཉིས་ཕྲག་ལ་ང་ཚོ་སླེབས་དེ་རེད་ད་དུག་གསུམ་གྱི་དུག་གསུམ་གྱི་མཆེ་བ་ཕྲག་ལ་ང་ཚོ་འདུག་ཚུལ་དེ་རེད་ག་དུས་ན་དུག་གསུམ་མཆེ་བ་འདུག་ཟེར་ང་ཚོ་ཨ་ཅི་ག་ཟེར་ན་མུར་དེ་རེད། ད་འདས་འོངས་ཀྱི་དུག་གསུམ་མཆེ་བ་ལས་ས་གི་འདུག་བ། ལས་ས་ནི་ཚེ་ཕྱི་མ། ཕན་ཆད་ཀྱི་བདེ་འགྲོའི་སྲོག་དེ་ཁོས་འཕྲོག་པ་བྱེད་ཀྱི་འདུག་བ། འོ་དུས་སུ་ཉོན་མོངས་མཆེ་བའི་ཕྲག་ན་གནས། ནམ་རྒྱུན་ནས་སྒོམ་རྒྱག་ཡང་དཔེ་གལ་ཆེ་བོ་ཡིན་ཟེར་རེད་སྒོམ་རྒྱབ་སྒོམ་རྒྱག་སྒོམ་རྒྱག་ཡང་དེ་སྔོན་ལ་སེམས་ཀྱི་བྱིངས་གཞི་རབ་དེ་མང་ཆེ་བ་ནང་ལོགས་ལ་ཕེབས་རྗེས་ཕྱི་ལོགས་དེ་ཧ་ཅང་མང་དོགས་ཕྱི་ལོགས་རྣམ་རྟོག་འདྲ་མ་འདྲ་བསམ་ན་འདི་ཉུང་ངུ་ཞེ་བོ་འགྲོ་གི་ཡོད་ཟེར་རེད་སྤྱིར་བཏང་ད་ཕྱི་ལོགས་མིག་གི་མཐོང་ཐོས་ཅིག་གིས་མཐོང་ཡ་ར་དང་རེག་ཡ་ཡོང་གི་རེད་པ་ཡོང་དུས་ང་ལས་སེམས་འདིའི་རྗེས་སུ་འགྲོ་ཡང་དཀའ་ལས་ཁག་པོ་ཡོང་གི་ཡོད་ཟེར་ནམ་རྒྱུན་ཤག་ང་རང་ཚོས་སྒོམ་རྒྱག་བྱས་ན་སེམས་ནང་ལོགས་བྱིངས་གཞི་རབ་དེ་མང་ཆེ་བ་ནང་ལོགས་བསྡད་གི་ཡོད་ཟེར་རེད་དེ་ཡིན་ཙང་ངེས་པར་དུ་སྒོམ་རྒྱག་ཡ་དེ་གལ་ཆེ་བོ་རེད་ཟེར་འདི་རེད་དོ་བ་ད་ག་ཚང་གི་རིན་པོ་ཆེ་གི་བཀའ་གནང་རེད་བ་ང་ཚོའི་སྒོམ་རྒྱབ་རེད་བ། རྒྱག་རོགས། རྒྱག་རོགས་གང་ལྟར་ཡང་ད་འདི་རྒྱུན་མཐུད་རྒྱག་བར་ཡིན་གཅིག་མིན་གཅིག་སྒོམ་རྒྱག་པ་དང་མ་རྒྱག་གཉིས་ཅན་རྒྱག་རོགས་རྒྱག་རོགས་སྐྱོ་འགྱོག་འདམ་རོགས་ག་སང་བའི་རྒྱག་རྒྱུ་སྟོན་རྒྱུ་དཔེ་ཅིག་མི་འདི་མ་དྲག་ཤག་རེད་མི་སྔ་མ་མི་དཔེ་ཅིག་ཟ་རི་ཟི་རི་དང་ཅིག་དཔེ་ཅིག་རྣ་བ་རྒྱུ་ཁྲེབ་ཏུ་ཚ་བོ་རེ་བཞུ་བས་ནས་ཁོ་སྒོམ་རྒྱག་བས་ག་ཞིག་ག་ལེ་ག་ལེ་ཁོ་གར་སོང་ན་མི་འདི་རང་བཞིན་གྱི་དཔེ་གཤིས་རྒྱུད་འཇམ་རུ་དང་མི་བཟང་རུ་འགྲོ་ཡ་འབྱུང་དགོས་ཟེར་རེད་འདི་ངེས་པར་དུ་ད་ཅིག་སྒོམ་གར་རྒྱག་མ་རྒྱག་སུ་ལ་བལྟ་དགོས་ར་ད་གམ་སྒོམ་རྒྱག་ཕྱིན་ཆད་ཁོ་དམིགས་བསལ་གྱི་མ་འདྲ་ཡོང་གི་ཡོད་ཟེར་ཡ་དེ་ཅི་ད་ལྷག་པར་དུ་བྱང་ཆུབ་སེམས་ཉམས་བྱང་ཆུབ་སེམས་དང་པོ་སྒོམ་རྒྱག་དོན་ཞེ་བོ་ཡག་པོ་བར་པ་དཀའ་མོ། ཅིག་ཉུང་ཉུང་མེད་མདོག་མེད་བས་ནས་སྒོམ་རྒྱག་ན་སྲིད་པ་ཞེ་བོ་དཔེ་ཅིག་ཡག་པོ་ཆགས་འགྲོ་གི་ཡོད་ཟེར་ཡ་དེ་ཅི། ཡ་ཉོན་མོངས་མཆེ་བའི་ཕྲག་ན་གནས་ཟེར་ད་དེ་ནས་དེ་ཅི་ད་དེ་ནས་མི་མཐུན་ཕྱོགས་ངོས་བཟུང་བ་འདིར་བཞག་པ་མཚམས་སྦྱར་དེ་ཅི་ད་མི་མཐུན་ཕྱོགས་ངོས་བཟུང་བ་འདི་ལ་ས་བཅད་དམིགས་བསལ་ཡོད་སྲིད་མ་རེད་ད་བསམ་གཏན་དངོས་སྒོམ་པ་དེ་སླེབས་འདུག་ཨ། དངོས་སྒོམ་པ་དེ་ལ་ཡང་མདོར་བསྟན་རྒྱས་བཤད་གཉིས་འདུག་པ་དང་གཉེན་པོའི་མི་མཐུན་ཨ་ལས་དགོངས་དག། བསམ་གཏན་གྱི་མི་ཨོ་ལས་དགོངས་དག། ཨོ་བསམ་གཏན་གྱི་མི་མཐུན་ཕྱོགས་ངོས་བཟུང་བ་འདི་ལ་མདོར་བསྟན་པ་དང་རྒྱས་པ་གཉིས་པོ་རེད་པ་མདོར་བསྟན་པ་དང་རྒྱས་པར་བཤད་པ་གཉིས་བྱས་མདོར་བསྟན་པ་འདི་ལ་ཤོ་ལོ་ཀ་གཅིག་འདུག་པ་དང་མི་མཐུན་ཕྱོགས་ག་རེ་ཟེར་ད་འདི་རེད། ད་འདི་གསུངས་སོང། སེམས་དགེ་བ་ལ་སྤྲོ་བ་ཙམ་ཡོད་བས་ནི་དེ་རྩེ་གཅིག་པའི། གྲོགས་ཏིང་ངེ་འཛིན་ཞིག་མེད་པ་ཡིན་ན་ཨ་ཉོན་མོངས་མཆེ་བའི་ཕྲག་ན་གནས་པ་ནང་བཞིན་རེད་དེ་ཡིན་ཙང་རྩིས་བྱེད་པའི་ལྟས་ངན་རྩིས་བྱེད་གོ་གི་རེད་ད་རྩེ་གཅིག་པའི་ཏིང་ངེ་འཛིན་ཡོང་བ་ལ་དང་པོ་དེ་མི་མཐུན་ཕྱོགས་ཀྱི་ངོས་བཟུང་རེད་ད་མི་མཐུན་ཕྱོགས་ག་རེ་ཟེར་ན་མི་མཐུན་ཕྱོགས་དེ་ད་ཅི་དང་པོ་ག་ཟེར་མདོར་བསྟན་རྒྱས་པར་བཤད་གི་འདུག་ག་ད་མི་མཐུན་ཕྱོགས་མདོར་བསྟན་གཞུང་ག་རེ་ཟེར་འདི་རེད་ཤག་ལུས་དང་སེམས་ནི་དབེན་པ་ཡིས་རྣམ་པར་གཡེང་བ་མི་འབྱུང་ངོ་དེ་བས་འཇིག་རྟེན་སྤང་བྱ་ཞིང་རྣམ་པར་རྟོག་པ་ཡོངས་སུ་དོར་རོ་ད་ང་ཚོ་བློ་རྩེ་གཅིག་པོ་སྐྱེ་བ་ལ་གཉིས་ཡོད་རེད་འགལ་རྐྱེན་གཙོ་བོ་གཉིས་ཡོད་རེད་གཅིག་ག་རེ་ཟེར་ན་རྣམ་གཡེང་ཟེར་གི་འདུག་ག་ལུས་ག་ཟེར་ན།

གཅིག་གིས་མི་མང་པོ་ཡོད་སར་ར་བ་འདི་འདྲ་ཨ་འདྲ་འདྲ་མང་པོ་ཡོད་སྲིད་ནས་ད་གཅིག་ཟང་ཟིང་ཡོད་ན་བསྡད་བསྡད་པས་ན་གལ་སྲིད་སོ་སོ་ཁྱིམ་བདག་པོ་ཞིག་བསྡད་བསྡད་པས་ན་ད་ལུས་འདུ་འཛི་གི་ཨོ་ལགས་སོ། བྲེལ་ལ་ཚུད་བསྡད་རེད་དེའི་ཚེ་ག་ཟེར་ན་ལུས་དབེན་པ་དེ་ཡོང་གི་མི་འདུག་བ་དེ་རེད་ད་ལུས་དབེན་པའི་མི་མཐུན་ཕྱོགས་ག་རེ་ལུས་ལུས་འདུ་འཛི་གི་ག་ལུས་འདུ་འཛི་དེ་བྱས། ད་སེམས་དབེན་པའི་ག་ཟེར་ན་མི་མཐུན་ཕྱོགས་ག་ཟེར་སེམས་རྣམ་རྟོག་གི་ག་ཟེར་ན་ཨོ་ལགས་སོ་དྲྭ་བ་ལས་གྲོལ་དགོས་རེད་ད་ང་ཚོ་སེམས་ནང་ཆགས་སྡང་འདྲ་མི་འདྲ་སྐྱེ་གི་འདུག་བ་དེ་ག་ཟེར་ན་སེམས་རྣམ་རྟོག་ག་ཟེར་ན་འོ་ལགས་སོ་དབེན་པ་དེ་མེད་པའི་རྟགས་རེད་བྱས་ཙང་ག་ཟེར་ན་སེམས་རྣམ་རྟོག་གིས་དབེན་ཡོད་པ་མ་རེད་ད་གང་ལྟར་ཀྱང། ལུས་དབེན་པ་ལ་ག་རེ་དགོས་རེད་ལུས་ཀྱི་དབེན་པའི་ག་ཟེར་ན་མི་མཐུན་ཕྱོགས་ག་རེ་རེད་ལུས་འདུ་འཛི་ལས་གྲོལ་དགོས་རེད། སེམས་དབེན་པའི་ག་ཟེར་ན་མི་མཐུན་ཕྱོགས་ག་ཟེར་ན་སེམས་རྣམ་རྟོག་གི་ག་ཟེར་ན་དེ་ལས་གྲོལ་དགོས་དེ་གཉིས་གྲོལ་སོང་ན་ད་ལུས་སེམས་གཉིས་དབེན་པ་ཆགས་ཡོད་དོ་ལུས་སེམས་གཉིས་དབེན་པ་ཆགས་ཡོང་དུས་ག་ལ་རྩེ་གཅིག་པོ་ཟ་དུས་ཡོང་ཡ་ཡིན་རེད། འོག་ཏུ་ཟེར། རྣམ་པར་གཡེང་བ་མི་འབྱུང་ངོ། ད་དེ་བས་འཇིག་རྟེན་སྤང་བྱ་ཞིང། ད་དེ་བས་འཇིག་རྟེན་ཟེར་དོན་ལ། དང་པོ་ག་ཟེར་ན། ལུས་འདུ་འཛི་སྤང་བ་ལ་འཇིག་རྟེན་སྤང་བར་འདུག་པ། ད་ང་ཁྱིམ་ནས་ཁྱིམ་མེད་པར་རབ་བྱུང་དེ་ཡག་ཤོས་འདི་རེད་ཤག། ཁྱིམ་ནས་ཁྱིམ་མེད་པར་རབ་བྱུང་སྒྲུབ་པ་ལ། དཔེ་ཅིག་དཔེ་ཅིག་ད་ཅིག་རྙོག་དྲ་མང་པོ་ཞིག་དང་ཁ་བྲལ་ཚར་འདུག་ང་ཚོ། ཨ། ཁྱིམ་ཚང་སྐྱོང་བའི་རྙོག་དྲ་དེ་མི་འདུག་ཨ། སྤུ་གུ་གསོ་བའི་རྙོག་དྲ་དེ་མི་འདུག་ཨ། ཞིང་ལས་བྱེད་པ་དེ་འདྲ་བ། ཚོང་ལས་ཞིག་དེ་ཚོའི་རྙོག་དྲ་དེ་ང་ཚོ་རྒྱུན་ཡོག་མ་ཁ་བྲལ་ཚར་གདའ། ཡ། ད་ང་ཚོ་ཡིན་ན་ང་ཚོ་འདི་ན་སླེབས་ནས་སོ་སོས་ཡང་འདུ་འཛི་གི་བཟོ་ཀུན་ཨ་འཇིག་རྟེན་འདུ་འཛི་གི་ཨ་རྒྱ་མཚོ་རེད་རྒྱ་ཡང་མ་གཅིག་རྙོག་དྲ་སོ་སོ་གཅིག་གིས་ག་རེ་ན་གཅིག་བཟོ་ཡ་བྱུང་ཀུན་འདུག་ཨ་ད་གང་ལྟར་ཡང་འདི་གསུང་གི་ཡོད་ཟེར་དེ་བས་འཇིག་རྟེན་སྤང་བྱ་ཞིང་ཟེར་དོན་ལ་ལུས་དབེན་པའི་ད་ཅིག་གི་མི་མཐུན་ཕྱོགས་ལུས་འདུ་འཛི་དེ་སྤང། སེམས་དབེན་པའི་མི་མཐུན་ཕྱོགས་རྣམ་རྟོག་ག་རེ་ཟེར་ན་རྣམ་པར་རྟོག་པ་དེ་རེད་པ་རྣམ་རྟོག་རྣམ་རྟོག་སོགས་རྣམ་རྟོག་འདྲ་མི་འདྲ་སྐྱེ་གི་འདུག་ཨ། རེད་པ། ད་ང་ཚོ་སྤྱི་ཚོགས་རེ་ཞིག་དང་ག་བ་དེ་བས་འདུག་དེ་ག་ཅིག་མ་སེམས་རྣམ་རྟོག་རེ་འདྲ་མི་འདྲ་ད་བསྡད་ཅིག་ཕྱིན་ཕར་ཕྱིན་ག་རེ་རེ་ཅིག་ཚུར་བཞུགས་ཅིག་འདྲ་མི་འདྲ་ཟ་མ་འདྲ་བ་འདུག་བ་ད་ཅིག་ཇི་སྐད་རེ་ཕྱིན་ད་ཅིག་ངས་དཔེ་ཞག་རེ་ས་ངས་ཅིག་ང་ཇོ་མོ་དཔེ་ཞག་རེ་མ་མིང་ཆེན་པོ་རེད་ཤག་མིང་ཆེན་པོ་རེད་ཤག་ཨ་རེ་ལུ་གུ་གཏོར་བ་ཅིག་ངས་ཞི་བ་ཅིག་ཅིག་བསམ་བློ་འདྲ་མི་འདྲ་འཁོར་ཡོང་གི་འདུག་བ། ཨོ་དེ་རྣམ་རྟོག་སེམས་རྣམ་རྟོག་གི་ད་དྲྭ་རྒྱ་ནང་ཚུད་དེ་རེད་ད་དྲྭ་རྒྱ་དེ་ལས་གྲོལ་ཡོད་པ་མ་རེད་མི་ཚོའི་སེམས་རྩེ་གཅིག་པོ་ཡོང་ཡ་མི་འདུག་བ།

ཡུལ་ངན་སྤངས་པས་ཉོན་མོངས་རིམ་གྱིས་འགྲིབ། རྣམ་རྟོག་མེད་པས་དགེ་སྦྱོར་ངང་གིས་འཕེལ། ད། རྣམ་རྟོག་མེད་པས་ཀྱང་དགེ་སྦྱོར་ངང་ད་རིག་པ་ཞེ་པོ་དྭངས་མོ་ཆགས་འདུག་པ། རིག་པ་དྭངས་པས་ཨ། སོ་སོས་དཔེ་ཅིག་ངེས་པར་བྱས་གོམས་པར་བྱས་ཆོས་དེ་ལ་ངེས་ཤེས་བརྟན་པོ་དྲངས་ཐུབ་པ་རེད། ཨ། དེ་འདྲ་ཡིན་ཙང་ཡང་ཆ་རྐྱེན་ཡག་ཤོས་ག་རེ་ཟེར་ན་དབེན་པ་བསྟེན་པ་རྒྱལ་སྲས་ལག་ལེན་ཡིན་ཟེར་འདི་གསུང་གི་འདུག་བ། རྒྱལ་སྲས་ལག་ལེན་སོ་བདུན་ནང་ཡོད་རེད་ད་འདི་གཅིག་པུ་གཅིག་ཡང་འབབ་རོགས་འདུག་དོན་སང་འབབ་ས་གཅིག་པུ་རེད་རྒྱལ་སྲས་ལག་ལེན་སོ་བདུན་དེ་ཧ་ལས་པའི་ཡག་པོ་ཡོད་རེད་དང་པོ་དཔེ་ཅིག་གཅིག་གིས་གང་ཟག་སྔགས་སོ་མ་གསུམ་ཆོས་ཇི་ལྟ་བ་རིམ་པ་སྦྱོར་བ། པས་ཧ་ལས་པའི་ཡག་པོ་ཡོང་གི་འདུག་བ་འདུག་ཟེར་རེད་ད་འདི་ཡིན་གྱི་རེད་རྒྱལ་སྲས་ཐོགས་མེད་དེ་ཡང་ཞི་བ་བའི་བྱང་ཆུབ་སེམས་དཔའི་ཉམས་ལེན་ཞི་བ་ཡོང་གི་རེད་འདུག་བ་འདུག་ཟེར། རྣམ་པར་རྟོག་པ་ཡོངས་སུ་དོར་ཅེས་ད་འདི་བྱས་ད་འདི་མདོར་བསྟན་དགོངས་ནས་རེད་ད་དོར་སྟངས་འདི་ལས་སླ་བོ་ཡོང་བ་མ་རེད་ད་ག་ཟེར་འཇིག་རྟེན་སྤངས་སྲིད་དམ། ཨ། གཉིས་མ་མི་གཅིག་ལ་རེ་སྲིད་འདུག་བ་ག་ཟེར་ན། བླ་མ་ཆེན་པོ་གཅིག་སུད་བོན་རེད་ཟེར། ཁོ་དང་པོ། མི་སྐྱོ་རེད་བཞིན་ཟེར་བ་ཨ་ནི་ཕྱིས་སུ་ཁོས་ད་ཁོ་གྲྭ་པ་བཟོས།

གདན་ས་ཁག་ཏུ་ཡོངས་རྫོགས་དང་ཡང་རིན་པོ་ཆེ་དང་ཨོ་ཤི་ཏུ་ཨ་མདོ་བོ་ཅིག་བྱབ་ཚུལ་གནང་བ་ཚང་ཨ་ནི་འདྲ་མོ་འདྲ་བྱུས་དུ་བྱས་ཡོང་གི་འདུག་ཨོ་དེ་ཡིན་ཙང་དེ་ཚོ་ཏག་ཏག་འདེགས་དགོས་སོ་ད་འདི་ག་ཟེར་ན་འཇིག་རྟེན་གྱི་ཆག་སྒོ་དེ་སྤང་ཐུབ་ཡོང་བ་མ་རེད་ག་ཟེར་ན་མ་གཏོང་ས་ད་ལུས་ག་ཟེར་ན་རྣམ་རྟོག་ག་ཟེར་འདུ་འཛི་གི་རྒྱ་ལས་གྲོལ་ཐུབ་མི་འདུག་ཨོ་འདུག་ཟེར་རེད་ཨོ་འདུག་ཟེར་ད་འདུག་ཟེར་བྱ་ཨོ་རྣམ་རྟོག་རྣམ་པར་རྣམ་པར་རྟོག་པ་ཡོངས་སུ་དོར་ཅེས་ད་དེ་ནས་མ་རྣམ་རྟོག་དོར་སྟངས་དེ་ལ་རྒྱས་པར་བཤད་ཡོང་དུས་དགོངས་དག་ད་འདུ་འཛི་གཉིས་སྤང་དགོས་རེད་གསུངས་པ། འདུ་འཛི་སེམས་ཉིད་ད་ལུས། འདུ་འཛི་དང་སེམས་རྣམ་རྟོག་གཉིས་ད་སྤང་དགོས་རེད། དེ་སྤངས་སྟངས་དེ་ཡང་ད་ལས་རིན་པོ་ཆེ་ལས་ཡོང་དགོས་ཀྱི་རེད། ད་དང་པོ་མདོར་བསྟན་ཕྱིན་ཚར་སོང་ད་རྒྱས་པར་བཤད་པ་དེ་ལ་གཉིས་ཡོང་འདུག་པ། འཇིག་རྟེན་སྤོང་བ་དང་རྣམ་རྟོག་སྤོང་བ་གཉིས་རེད་འདུག་པ། འཇིག་རྟེན་ལུས་ག་ཟེར་ན་དང་པོ་འཇིག་རྟེན་ལུས་ག་ཟེར་ན་འདུ་འཛི་གི་རྣམ་རྟོག་འདུ་འཛི་ལས་གྲོལ་བ་ཟེར་འདུ་འཛི་དེ་འཇིག་རྟེན་སྤོང་བ་དེ་རེད། སེམས་རྣམ་རྟོག་ལས་གྲོལ་བ་ཟེར་རྣམ་རྟོག་དེ་སྤོང་སྐོར་རེད། ད་འཇིག་རྟེན་སྤོང་བ་དེ་ལ་བཞི་ཡོང་འདུག་པ། འཇིག་རྟེན་སྤོང་དགོས་པའི་རྒྱུ་མཚན། མ་སྤངས་ན་སྐྱོན་ག་རེ་འདུག་ཟེར་མཁན་ཅིག་དེ་རེད། ཡང་དེ་ནས་ག་ཟེར་ན་འཇིག་རྟེན་འདི་ལ་གཉིས་བཞག་ནང་སེམས་ཀྱི་འཇིག་རྟེན་གྱི་ཆགས་པ་སྤོང་སྟངས་ཅིག་ཨ་ནི་ཕྱི་རྙེད་སོགས་ལ་སོགས་པ་དེ་དག་གི་འཇིག་རྟེན་ལ་ཆགས་པ་སྤོང་སྟངས་ཅིག་ཨ་སྤངས་ནས་དབེན་པ་བསྟེན་པའི་ཚུལ་བཅས་སུ་བཞི་རེད་འདུག་པ་ད་དང་པོ་ག་ཟེར་ན་འཇིག་རྟེན་སྤང་དགོས་པའི་རྒྱུ་མཚན་དེ་རེད་བཞག་ད་ཆགས་པའི་ཕྱིར་དང་རྙེད་སོགས་ལ་སྲེད་པས་འཇིག་རྟེན་མི་སྤོང་སྟེ་དེ་བས་འདི་དག་ཡོངས་སྤོངས་ལ་མཁས་པས་འདི་ལྟར་དཔྱད་པར་བྱ་ད་ང་ཚོ་འཇིག་རྟེན་མི་སྤོང་བ་དེ་འཇིག་པ་འཇིག་རྟེན་འདི་ལ་གཉིས་ཡོད་དོ་ནང་གི་འཇིག་རྟེན་ཟེར་ཡག་ཅིག་དང་ཕྱིའི་རྙེད་སོགས་ལ་ཆགས་པ་འཇིག་པ་ད་ནང་གི་འཇིག་རྟེན་ཟེར་དུས་ང་དང་ང་ཡི་བ།

སྤང་མ་ཐུབ་ཡང་དེ་ལ་ཆགས་པ་ཡིན་ཙང་སྲེད་པ་འདི་སྤང་མ་ཐུབ་པ་རེད་ད་དེ་ལ་ཆགས་པ་ཅིག་རྒྱུ་བ་མ་སྐད་ཅིག་རེ་ཆགས་ཆགས་པའི་ཕྱིར་དང་རྙེད་སོགས་ལ་སྲེད་པས་འཇིག་རྟེན་མི་སྤོང་ད་དང་པོ་དེ་ག་ཟེར་ན་ང་དང་ང་ཡི་བར་ཆགས་པའི་ཆགས་པ་ང་དང་ང་ཡི་བར་ཞེན་པའི་ཞེན་པ་འདོགས་པའི་ཕྱིར་ཆགས་མི་སྤོང་སྟེ་དེ་བས་འདི་དག་ཡོངས་སྤོངས་ལ་ད་དེ་བས་དེ་དག་ངེས་པར་དུ་སྤོང་དགོས་རེད། ག་ཟེར་ན་ཨོ་ལགས་སོ་ནང་གི་པའི་ང་དང་ང་ཡི་བར་དང་གཉེན་ཉེ་དུ་ལ་ཆགས་པའི་ཆགས་པ་ཕྱིའི་རྙེད་པ་དང་བཀུར་སྟི་ལ་ཆགས་པའི་ཆགས་པ་དེ་གཉིས་སྤང་དགོས་རེད། ད་དེ་སྤང་ན་དེ་ཡང་ག་འདྲ་སྤང་དགོས་རེད་ཟེར་ན་མཁས་པས་འདི་ལྟར་དཔྱད་པར་བྱ་ཟེར་རོ་ད་མཁས་པས་འདི་ལྟར་ཟེར་ཏེ་འོང་འདི་འདྲ་འདི་ཉེ་ཚིག་ཡིན་ཙང་འོག་ལ་འཇུག་མ་ཐག་པའི་ད་ག་ཟེར་ན་གཉེན་པོ་བསྟེན་ནས་ཨ་ནི་ཇི་འདྲ་སྤང་དགོས་རེད་ག་འདྲ་སྤང་དགོས་རེད་ཟེར་ན་ཞི་གནས་རབ་ཏུ་ལྡན་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་ཤེས་བྱས་ཏེ་ཐོག་མར་ཞི་གནས་བཙལ་བྱ་དེ་ཡང་ནི་འཇིག་རྟེན་ཆགས་པ་མེད་ལ་མངོན་དགས་འགྲུབ་ད་མཁས་པ་རྣམས་ཀྱིས་ཨ་ནི་བློ་རྩེ་གཅིག་པའི་ག་ཟེར་ན་ད་ལུས་ག་ཟེར་ན་ལུས་སམ་ལུས་སེམས་ཤིན་སྦྱངས་ཀྱི་བདེ་བས་དྲངས་པའི་བློ་རྩེ་གཅིག་པའི་ཞི་གནས་ལ་ཅིག་གྲུབ་ཞི་གནས་དེའི་ངང་ནས་ཨ་ནི་བདག་མེད་རྟོགས་པའི་ལྷག་མཐོང་བསྐྱེད་རྒྱུ་བདག་མེད་རྟོགས་པའི་ལྷག་མཐོང་དེའི་སྟོབས་ཀྱིས་ཉོན་མོངས་ཐམས་ཅད་རྣམ་པར་འཇོམས་པར་བྱེད་པ་རེད་ཟེར་མཁས་པ་རྣམས་ཀྱིས་འདུ་བྱེད་པ་རེད་ཟེར་གར་ལ་མཁས་པ་ཟེར་དུས་འོང་ལ་སྤང་གཉེན་གྱི་འདོར་ལེན་ལ་ཚུལ་བཞིན་དུ་མཁས་པའི་མཁས་པ་རྣམས་ཀྱིས་འོ་འདུ་བྱེད་པ་རེད་ཟེར་དེ་འདྲ་བྱེད་པ་དེ་ང་ཚོས་ཤེས་པར་བྱས་ནས་འཇོམས་པར་ཤེས་བྱས་ནས། དེ་འདྲ་ཡིན་ཙང་ད་དེ་འདྲ་བའི་བདག་མེད་རྟོགས་པའི་ལྷག་མཐོང་གིས་ཉོན་མོངས་རྣམ་པར་འཇོམས་པར་བྱེད་པ་ལ་བདག་མེད་རྟོགས་པའི་ལྷག་མཐོང་རང་རྒྱུད་སྐྱེས་པ་ལ་བདག་མེད་རྟོགས་པའི་ལྷག་མཐོང་རང་རྒྱུད་སྐྱེས་པ་ལ་དེའི་གཞི་གར་སྐྱེས་དགོས་རེད་ཞི་གནས་སྐྱེས་དགོས་ཡིན་ཙང་ཐོག་མར་ཞི་གནས་སྐྱེས་དགོས་འདུག་ཞི་གནས་སྐྱེས་པ་ལ་ཡང། དང་པོ་གར་འདུག་ཟེར་ན་འཇིག་རྟེན་ཆགས་པ་དེ་ཨ་གར་ཟེར་ན་མེད་པ་དེ་མངོན་དགས་འགྲུབ་ཟེར་འོ་འདི་རེད་ཤག། ཐོག་མར་ཞི་གནས་བཙལ་བྱ། ཞི་གནས་བཙལ་བ་དེ་ཡང་དང་པོ་གར་ཟེར་ན་འཇིག་རྟེན་ཆགས་པ་སྤང་དགོས། དེ་རེད་པ། ཞི་གནས་སྒྲུབ་པ་ལ་གར་སྤང་དགོས་རེད་འཇིག་རྟེན་ཆགས་པ་སྤང་དགོས་འདུག་པ། ལུས་གར་ཟེར་ན་འདུ་འཛི་ལས་རྒྱ་ལས་གྲོལ་བ། སེམས་གར་རེད་རྣམ་རྟོག་རྒྱ་ལས་གྲོལ་བ། ཞི་གནས་སྒྲུབ་པའི་ཚོགས་ན་ཡོད་པ། ཞི་གནས་སྒྲུབ་པའི་ཚོགས་ན་གར་རེད་འདོད་པ་ཆུང་བ། ཆོག་ཤེས་པ། ཚུལ་ཁྲིམས་དག་པ། ཨ་གར་རེད།

ཡང་དེ་བཞིན་དུ། ཡང་ཅིག་རིགས་རིགས་ཐོབ་པར་ཡང་འཛག་པས་ནི་ལུས་རྣམ་རྟོག་གི། ཡང་ཅིག་ལུས་གང་ཟག་སྣང་འདུ་འཛིན་རེག་བྱ་ལས་མ་གྲོལ་སེམས་རྣམ་རྟོག་གི་གང་ཟག་སྐྱེ་ལ་མ་གྲོལ་འདྲ་ད་དབེན་པར་བྱ་བའོ་སྨྲ་བ་དབེན་པ་ལ་གར་འགོག་དུ། ལུས་འདུ་འཛིན་རེག་བྱ་ལས་གྲོལ་སེམས་རྣམ་རྟོག་གིས་ནི་ད་གང་འདས་རྒྱུ་གང་འདས་པས་ནི། ཡང་བཀོད་པ་བྱས་ཙམ་མ་བཏང་སྟེ་འབྲི་བའོ་སྨྲ་བ་ཡང་འདས། ག་པར་ཡག་གེ། ཨ། ད་རིལ་རིལ་དེ་ཅི་ད་དགོན་པ་དང་ནི། ཨ་ནི་མ་འདུག་གཅིག་པུ་རེ་ཡའི་གཅིག་པུ་རེ་མའི་གཅིག་རེ་ཚོང་རྒྱག་རེ་ཡ། ད་གཅིག་ལས་འདུག་ཏོ་དཀོན་མཆོག་སུ་ཨ་འཇིག་རྟེན་གྱི་བྱ་བ་རེ་ཆགས་གཅིག་པུ་ཨ། ད་ད་འདི་ད་འདི་འདི་གསུངས་པ་ད་ད། ཕ་བོང་ཁས་གསུངས་མ་རེད་འདི་ན་ཡོད་ཕ་བོང་ཁའི་བསླབ་བྱ་ན་ཡོད་རེད། བསྒྲུབས་ན་ཁྱིམ་ན་གནས་ཀྱང་ཐར་པ་ཡོད། འཕགས་བོད་རྒྱལ་བློན་མར་པ་ལོ་ཙཱ་བཞིན། མ་བསྒྲུབས་རི་བོར་གནས་ཀྱང། ངན་སོང་རྒྱུ། འཕྱི་བ་ས་ཡི་ཕུང་པོར་མཚམས་བཅད་བཞིན་ཟེར་འདི་རེད། སྒྲུབ་ཐུབ་པ་ཡིན་ན་ཁྱིམ་ནང་གནས་ནས་ཐར་པ་སྒྲུབ་ཐུབ་ཡ་ཡོད་རེད་དཔེར་ན་འཕགས་བོད་ཀྱི་སྔོན་གྱི་ད་ཅིག་རྒྱལ་བློན་མང་པོ་འདུག་ག་མར་པ་ལོ་ཙཱ་བ་ལ་སོགས་པ་ད་འཕགས་བོད་ཀྱི་ད་དུ་སུ་ཡོད་རེད་པ་ད་སྔོན་གྱི་གྲུབ་ཆེན་བརྒྱད་ཅུ་མང་ཆེ་བ་རེད་ཁྱིམ་པའི་རྟེན་ཅན་རེད་འདུག་ག་ཁྱིམ་ལ་གནས་ནས་ཐར་པ་ཐོབ་པ་ཡོང་གི་འདུག་ག་ད་རྒྱ་བོད་ལ་བྱས་པས་ན་ག་རེད་མར་པ་ལོ་ཙཱ་ཁྱིམ་ལ་གནས་ནས་ཐར་པ་བསྒྲུབས་བཤད་རེད་པ་ཆོས་སྒྲུབ་སྟངས་ཤེས་ཀྱི་འདུག་ཟེར་རེད། ཆོས་སྒྲུབ་སྟངས་མ་ཤེས་ན་རི་བོ་ནས་རི་བོར་བསྡད་པས་ནས་པའི་ཅིག་ངན་སོང་རྒྱུ་སྒྲུབ་ཀྱིན་དུ་རེད་ད་རི་བོའི་རྩེ་ལ་བསྡད་སོ་སོ་ཆོས་སྒོ་དེའི་རྗེས་ལ་ངན་སོང་རྒྱུ་སྒྲུབ་ཀྱི་འདུག་པ་ད་དུད་འགྲོ་དང་འོ་ཟེར་རེད་ད་དེ་ག་རེ་ནང་བཞིན་རེད་ཟེར་ན། འཕྱི་བ་ས་ཡི་ཕུང་པོར་མཚམས་བཅད་པ་ནང་བཞིན་རེད་འཕྱི་བ་ཟེར་ན་ཧ་གོ་གི་ཡོད་རེད་པ། ང་ཚོས། ད་ལྟ། དྲན་རྒྱུ་བྱིན་ལེགས་འདུག་ཤིན་ཏུ་གསལ་འདི་དཔེ་དེ་རེད། འཕྱི་བ་དེ་གར་ཟེར་ན། ད་དགུན་ཟླ་བ་དྲུག་ཁོ་དགུན་ཉལ་སྡོད་ཀྱི་འདུག་པ་དགུན་ཟླ་བ་དྲུག་ཁོ། ཐུན་གཅིག་ལ་བཞུགས་རེད་ཟེར་འདུག་པ། ཟླ་བ་དྲུག་རེད་ད་ད་ཉིན་མོ་གཅིག་ཉིན་མ་རེད་ཟླ་བ་དྲུག་ཁོ་རྫུས། ད་ཁོ་རང་དགུན་ཉལ་འདུག་དགུན་ཉལ་སྡོད་ཀྱི་རེད་ཟེར་འདུག་པ།

ཡང་དེ་ལྟ་བུའི་འདོད་སྲེད། ད་འདི་ནས་མར་གར་ཟེར་ན། ནང་སེམས་ཀྱི་འཇིག་རྟེན་ལ། ད་འདོད་གར་ཟེར་ན་འདི་རེད་པ། སྟོན་དགོས་པའི་གར་ཟེར་ན། འཇིག་རྟེན་ལ་ཆགས་པ་སྤོང་དགོས་པའི་རྒྱུ་མཚན་འཇིག་རྟེན་ཆགས་པ་མ་སྤངས་ན་གར་གྲུབ་ཐུབ་མི་འདུག་ཞི་གནས་གྲུབ་ཐུབ་མི་འདུག་ཞི་གནས་གྲུབ་མ་ཐུབ་ན་དེ་ལ་བརྟེན་པའི་ལྷག་མཐོང་གྲུབ་ཐུབ་མི་འདུག་ལྷག་མཐོང་མ་འགྲུབ་ན་ཉོན་མོངས་ནམ་ཡང་འཇོམས་ཐུབ་མ་རེད།

བཏགས་འཛིན་རྟོག་པ་བྱས། རྫས་འཛིན་རྟོག་པ་བྱས། ཨ་དེ་ནས་ཆོས་མཆོག་གི་བཏགས་འཛིན་རྟོག་པ་རིམ་པ་བཞིན་ཉམས་སྨད་གི་འདུ་བ། ཨ་མཐོང་ལམ་ཐོབ་པ་དང་དུས་མཉམ་དུ་ཨ་ནི་ས་བོན་དང་བཅས་པ་སྤང་གི་འདུ་བ། དེ་ཡིན་ཙང་ལྷག་མཐོང་མ་ཐོབ་ན་ཡོང་ཡག་ཡོད་མ་རེད། ཚེ་འདིའི་ནམ་རྒྱུན་འདི་འགྲུབ་པོ་འདུ་བ། ཞི་ལྷག་གཉིས་ག་ཟེར་ན་རིམ་བྱོན་དུ་དགོས་འོག་རེད། དགོས་པའི་རྒྱུ་མཚན་གཙོ་བོ་འདི་ལུང་འདི་དྲངས་འོག་རེད། ཞི་ལྷག་གཉིས་རིམ་བྱོན་ཟེར་མདོ་ལུགས་རེད་པ། ཞི་ལྷག་གཉིས་ག་རེ་རིམ་བྱོན་ཡིན་པ། ཨོ་དེ་རེད་སྔགས་ལུགས་ལ། ཞི་ལྷག་གཉིས་མཐའ་གཅིག་ཏུ་རིམ་བྱོན་ངེས་པ་ཡོད་མ་སྔགས་ལུགས་ལ་ཞི་ལྷག་གཉིས་གཅིག་ཆར་དུ་སྐྱེ་བ་ཡོད་རེད། ད་འདི་ཡོད་སྟངས་འདི་ག་རེ་རེད།

འདི་རེད་བ་ད་འོ་ལགས་སོ། ཐིག་ལེ་ཧ་ལས་པའི་ཤིན་ཏུ་ཕྲ་བ་ཅིག་དམིགས་རྟེན་ཧ་ལས་པའི་ཕྲ་བ་ཅིག། ད་ཡུལ་གྱི་བྱིན་རླབས་སྟོབས་ཟེར་དུས་གང་ལ་ལྷ་ཡི་རྣལ་འབྱོར་རེད་ད་ནང་བཞིན་རྩ་རླུང་ཐིག་ལེ་གནད་དུ་བསྣུན་པ་ལ་སོགས་པ་དེ་འདྲའི་བྱིན་རླབས་ཀྱི་སྟོབས་ཀྱིས་ཨང་ག་རེ་ཟེར་ན། ཞི་ལྷག་གཉིས་གཅིག་ཆར་ཐོབ་འགྲོ་བ་རེད་ཟེར་ཐོབ་སྟངས་འདི། ག་རེ་རེད་ཟེར་ན། ད་སྔགས་ཀྱི་ཉམས་ལེན་བྱེད་ཡོང་དུས་གང་ལ་གཙོ་བོ་ག་ཟེར་ན། གཅིག་འདི་རེད་དོ་བ་ག་ཟེར་ན། གཙོ་བོ་ག་ཟེར་ན་རྩ་རླུང་ཐིག་ལེ་གནད་དུ་བསྣུན་པ་རེད། དེ་ནང་ནས་ཀྱང་རླུང་ག་ཟེར་ན་འོ་ལགས་སོ། ཅིག་གིས་ནང་ལོགས་བསྡུ་ཡག་ཐབས་ཤེས་ཡོད་ན་མེད་ན་དེ་སྔགས་ཀྱི་ཉམས་ལེན་ནང་བསྡུ་དགོས་འདུག་རླུང་བསྡུ་ཡག་ཐབས་ཤེས་གཏང་གི་འདུག་ད་རླུང་ཚུར་བསྡུ་ཡག་ཐབས་ཤེས་གཏང་གི་འདུག་ང་ད་ལྷག་པར་དུ་རྫོགས་རིམ་ད་འདི་གཅིག་ཆར་ཐོབ་པ་སུ་ཞིག་ག་ཟེར་ན་བསྐྱེད་རིམ་སྐབས་སུ་རེད། ད་རྫོགས་རིམ་གང་ལ་བསྐྱེད་རིམ་སྐབས་སུ་ལ་ཡང་རླུང་གང་ལ་གང་འཚམ་བསྡུ་ཐུབ་གི་འདུག། རླུང་བསྡུ། རླུང་མང་ཆེ་བ་རག་དུས་ཨ་ཅིག་དབུ་མའི་ནང་ལ་ཡར་བསྡུ་ཡ་ཐབས་ཤེས་བཏང་རླུང་མང་ཆེ་བ་བསྡུས་འགྲོ་གོ། བསྡུས་འགྲོ་ཡོང་དུས་གང་ལ་རླུང་ཕྱིར་འཕྲོ་ཐུབ་བོ་མ་འཕྲོ་མ་ཐུབ་དུས་གང་ལ་སེམས་གནས་བརྒྱད་པ་དང་དགུ་བ་ལ་ཡང་དཔྱད་པ་བྱས་ན་སྐྱོན་ཡོང་བ་མ་རེད་ཟེར་བ་རེད། དཔྱད་པ་བྱས་ན་སྐྱོན་མེད་པའི་རྒྱུ་མཚན་གང་ཟེར་ན། ད་མདོ་དོན་གཙོ་བོ་འདི་རེད་བ་སེམས་གནས་བརྒྱད་པ་དང་དགུ་བ་ལྟ་བུ་ལ། གཅིག་གི་བར་ཤིན་སྦྱངས་ཁྱད་པར་གྱིས་ཟིན་པ་དང་དུས་མཉམ་དུ་ཞི་ལྷག་གཉིས་དུས་མཉམ་ཐོབ་འགྲོ་གི་རེད། སྔོན་རྗེས་ནམ་རྒྱུན་མདོ་ལུགས་བྱས་པས་ན་ཞི་གནས་མ་ཐོབ་བར་དུ་དཔྱད་སྒོམ་བྱེད་ཡ་ཡོང་བ་མ་རེད། ཞི་གནས་ཐོབ་ཚར་བའི་རྗེས་སུ་དཔྱད་སྒོམ་བྱས་ནས་ཨ་ནི་ཞི་གནས་ལྷག་མཐོང་འགྲོ་གི་འདུག་བ། ད་སྔགས་ལ་ག་ཟེར་ན་ཞི་གནས་པས་མ་ཐོབ་པའི་སྔ་རོལ་དུ་ཡང་སེམས་གནས་བརྒྱད་པ་དང་དགུ་པས་ག་ཟེར་ན་དཔྱད་སྒོམ་ཅིག་བྱས་ན་འགྲིག་གི་རེད། ག་ཟེར་ན་དཔྱད་སྒོམ་བྱས་པས་ནི་ག་རེ་ཡོང་བ་མ་རེད། རྣམ་རྟོག་ཕྱིར་འཕྲོ་ཡག་སྐྱོན་ཡོང་བ་མ་རེད། རྒྱུ་མཚན་དེ་ག་ཟེར་ན་རྣམ་རྟོག་ཕྱིར་འཕྲོ་ཡག་སྐྱོན་ཡོད་ན་མེད་ན་དེ་རླུང་གིས་བྱེད་དགོས་པ་རེད། ད་རྣམ་རྟོག་གི་བཞོན་པའི་རླུང་དེ་བཙན་ཐབས་སུ་བཀག་ཚར་བ་ཡིན་ཙང། ད་རྣམ་རྟོག་ཁོ་རང་ད་ང་ཚོ་མ་སོང་ན་བཞོན་པ་མེད་པ་ནང་བཞིན་ཆགས་ཚར་བ། བཞོན་པ་མེད་ན་ཁོ་འགྲོ་ཐུབ་པ་མ་རེད་བ། བྱས་ཙང་རྣམ་རྟོག་གི་བཞོན་པའི་རླུང་བཙན་ཐབས་སུ་བཀག་ཚར་ཡོད་ཙང་རྣམ་རྟོག་ཕྱིར་འཕྲོ་ཐུབ་བ་མ་རེད་འཕྲོ་ཡོང་ཙང་སེམས་གནས་བརྒྱད་པ་དང་དགུ་པ་དང།

དེས་འདི་གསུངས་གོ་ད་འདི་རེད་ཟེར་ནས་མི་འདུག་ད་འདི་ཕྱི་ནང་རྡོ་སོལ་རིག་རྡོ་སོལ་དགུ་རྙིང་ལས་ཤིན་ཏུ་ཕྲ་བའི་ད་བླ་མའི་མན་ངག་ལ་བསྟེན་ནས་མ་གཏོགས་ཡོང་གི་མ་རེད་གསུངས་པ་རེད་བླ་མའི་མན་ངག་ལ་བསྟེན་ནས་མ་གཏོགས་ཁབ་གདུག་པའི་ཚིག་བར་ལམ་ནས་གོ་བྲལ་དོན་འགྲོས་མ་རེད་གསུངས་པ་རེད་ཡིན་ནའི་ད། དེ་འདྲ་གསུངས་ཡོད་དེ་འདྲ་ཡོང་གི་འདུག་དེ་ཙང་འདི་ཡང་གཅིག་ཧ་གོ་གི་འདུག་བ། ཡུལ་གྱི་བྱིན་རླབས་ཟེར་ན་ག་འདྲ་རེད། ཨ་ཡ། ཨ་ཅིག་གིས་ཟེར་གི་རེད་བ། ཡུལ་གྱི་བྱིན་རླབས་ཟེར་ན་ད་ལྷ་སྐུ་སྒོམ་པ་རེད་ཟེར་ནས་འདི་ཁྱབ་པ་མི་འདུག་བ། ཨ་ནི་མདོ་ལུགས་ལའི་ལྷ་སྐུ་སྒོམ་ཡག་འདུག་བ། ལྷ་སྐུ་སྒོམ་ནས་ཞི་གནས་སྒོམ་ཡག་འདུག་བ། ཨ་ཡ།

དང་མང་གཙོ་ལོག་བཞག་མཁན་དང་མི་རྟག་སུ་ཞིག་མི་རྟག་ལ་ཡང་དག་ཆགས་པ་བྱེད་ད་ནང་གི་འཇིག་རྟེན་སེམས་ཅན་ལ་སོ་སོ་རང་ཉིད་ཀྱི་གཉེན་ཉེ་དུ་ལ་སོགས་པ་དེ་འདྲར་ཆགས་པའི་ཆགས་པ་འདི་རེད་བ་ད་དེ་ཕར་འདོར་སྟངས་དེ་ག་ཟེ་ན། དང་པོ་ག་ཟེ་ན་ནང་གི་འཇིག་རྟེན་ལ་ཆགས་པ་སྤང་སྟངས་དེ་ག་ཟེ་ན་མི་རྟག་སུ་ཞིག་མི་རྟག་ལ་ཡང་དག་ཆགས་པ་བྱེད་པ་ཡོད་དེས་ནི་ཚེ་རབས་སྟོང་དུ་ཡང་དག་ཐུག་མ་ཉིད་དུ་ད་མི་རྟག་པ་སུ་ཞིག་མི་རྟག་པ་ལ་ཚིག་དེ་གོང་དུ་ཡང་གསང་དྲངས་གནང་འདུག་བ་ད་ཆགས་པ་བྱེད་མཁན་རང་ཉིད་ག་རེ་རེད་མི་རྟག་པ་རེད། ཆགས་པ་སའི་ཡུལ། ང་ཟེར་ནས་མི་འདུག་ང་ཡི་ཟེར་ནས་མི་འདུག་གཉེན་ཉེ་དུ་ལ་སོགས་ཆ་ཚང་ཡང་མི་རྟག་པ་རེད། མི་རྟག་པ་གཅིག་གིས་མི་རྟག་པར་ཆགས་བསྡད་པ། བརྟན་པོ་ཁྱོན་ནས་མེད་དེ་གའི་འགྱུར་བ་འགྲོ་གི་སྐད་ཅིག་སྐད་ཅིག་འགྱུར་བ་འགྲོ་གི་ཅིག་སྐད་ཅིག་སྐད་ཅིག་འགྱུར་བ་འགྲོ་གི་དེ་ལ་ཆགས་བསྡད་ན་སྙིང་པོ་ག་རེ་འདུག་ཡང་མི་རྟག་སུ་ཞིག་མི་རྟག་ལ་ཡང་དག་ཆགས་པར་བྱེད་པ་ཡོད། ཨོ་དེ་ཟེར་རེད། ཡང་དག་ཆགས་པར་བྱེད་པ་ཡོད། ག་རེ་བྱས་ནས་ཆགས་པར་བྱས་འདུག་ཡང་ད་དེ་འདྲ་བའི་ག་ས་ན་མི་རྟག་པ་ཅིག་གིས་ཡང་མི་རྟག་པ་ཅིག་ལ་ཆགས་པ་འདི་ཨ་ནི་འོ་ལགས་སོ་གནས་སྐབས་ད་ཕན་ཡག་ཕར་དེ་ཞོག་ཨ་ནི་མཐར་ཐུག་ཕུགས་ཀྱི་ག་ས་ན་གནོད་ཡག་གི་རྒྱུ་ཚབས་ཆེན་པོ་ཅིག་རེད་དེས་ནི་ཚེ་རབས་སྟོང་ཕྲག་ཏུ་སྡུག་པོ་མཐོང་ཡག་མི་འདུག་ད་ཡུལ་བས་དེ་འདྲའི་ཅིག་ལ་མི་རྟག་པ་ཅིག་གིས་སོ་སོ་རང་ཉིད་རྟག་ཅིང་བརྟན་པོ་མེད་དེ་མི་རྟག་པ་ཅིག་གིས་ཡུལ་རྟག་ཅིང་བརྟན་པོ་མི་རྟག་པ་ཅིག་ལ་ཆགས་པ་ཡིན་ན་ཆགས་པ་དེའི་དབང་གིས་ང་ཚོ་ཚེ་རབས་སྟོང་དུ་ཡང་ང་ཚོ་སྡུག་པོ་མཐོང་གི་མ་རེད་འདི་སྡུག་པ་ཟེར་དེ་ཡིད་དུ་འོང་བའི་སྐད་ཆ་རེད་བ། སྡུག་པོ་ཟེར་དེ་ག་རེ་རེད་སྡུག་པོ་མཐོང་མ་རེད་ཟེར་དེ་དཀའ་ངལ་ཡོང་མ་རེད་ཟེར་སྐད་ཆ་མ་རེད་ད། སྡུག་པ་དང་མི་སྡུག་པ་གཉིས་སུ་སྡུག་པོ་ཟེར་ན་ག་རེ་ཡིད་དུ་འོང། ནམ་ཡང་ཡིད་དུ་འོང་བ་མཐོང་ཡོང་མ་རེད་ཟེར། ད་དེ་འདྲའི་ཆགས་པའི་དབང་གིས་ཚེ་རབས་ནས་ཚེ་རབས་བར་དུ་ལས་མི་དགེ་བ་གསོག་གི་རེད་ལས་མི་དགེ་བ་དེའི་དབང་གིས་རྣམ་སྨིན་ཡིད་དུ་མི་འོང་བ་ཞིག་མ་གཏོགས་རྣམ་སྨིན་ཡིད་དུ་འོང་བ་རྣམ་སྨིན་སྡུག་པོ་ཟེར་ནས་ནམ་ཡང་མཐོང་བ་ཡོང་མ་རེད། ཡིད་དུ་འོང་བ་སྡུག་པ་མཐོང་བར་ཡོང་མི་འགྱུར། ད་དེ་ནས་རྣམ་སྨིན་ཡིད་དུ་འོང་བ་ཟེར་ནས་མི་འདུག་ད་ང་ཚོ་སྡུག་པོ་ཞིག་མ་མཐོང་ན་ང་ཚོ་དགའ་གི་མ་རེད་པ། ཡིད་དུ་འོང་བ་ཞིག་མེད་ན་དགའ་གི་མ་རེད་བ། ང་ཚོ་ཡིད་དུ་འོང་བ་ཞིག་བྱུང་ན་དགའ་གི་འདུག་བ། ཟ་ཡས་ཡིན་ནའི་ཡིད་དུ་འོང་བ་དགའ་གི་འདུག་ཅི་ག་རེ་ཡིན་ན་ཡིད་དུ་འོང་བ་དགའ་ཡིད་དུ་མི་འོང་བ་བྱུང་ན་སེམས་ནང་དུ་ཡིད་མི་བདེ་སྐྱེ་གི་འདུག་བ། བྱས་ཙང་ད་མ་མཐོང་ན་ནི་ཡིད་དགའ་གི་མ་རེད། ཡིད་མ་དགའ་ན་ཡིད་དཀྲུགས་ཤག་རེད་བ། ཡིད་དཀྲུགས་ཤག་ན་མཉམ་པ་དགའ་བ་ཤག་རེད་སྙམ། གང་ཚུལ་མདོར་བསྡུ་ན་རྩེ་གཅིག་པའི་རྟེན་གང་ཚུལ་དཀྲུགས་ཡིན་བྱས་ཙང་ད་མ་མཐོང་ན་ནི་དགར་མི་འགྱུར། ཡིད་ཀྱང་མཉམ་འཇོག་མི་འགྱུར་ད་ཡིད་ཁོ་རང་དཀྲུགས་ཤག་རེད་བ། ཡིད་དཀྲུགས་ཤག་དུས་གང་ལ་ག་རེ་ཆགས་ཀྱི་རེད་འོ་ལགས་ཡིད་རྩེ་གཅིག་ཏུ་མཉམ་པར་འཇོག་ཐུབ་ཀྱི་མ་རེད་དེ་བྱས། ད་གལ་ཏེ་ང་རང་ཚོ་ད་ཅིག་ཡུལ་ཡིད་དུ་འོང་བ་ཅིག་མཐོང་བའི་དབང་དུ་བཏང་བ་ཡིན་ནའི་ད་དཔེར་ན་ང་ཚོ་སྐྱེ་བ་སྔ་མའི་ཟག་བཅས་དགེ་བའི་ལས་ཀྱི་དབང་གིས་ཡང་ག་ཟག་བཅས་དགེ་བའི་བློའི་དབང་གིས་ཟག་བཅས་བདེ་བ་དེ་འདྲའི་ང་ཚོ་ཅིག་སྐབས་རེ་སྐབས་རེ་ཡོང་གི་འདུག་བ་ག་རེ་འདི་མཐོང་བ་ཡིན་ནའི་ཡང་འདི་ཧང་སངས་ཡོད་པ་མ་རེད། མཐོང་ཡང་ཐར་པ་ཐོབ་བྱེད་ཀྱི་ཨ་ནི་འོ་ལགས་སོ་འོ་ལགས་སོ་ཐར་པ་ཐོབ་བྱེད་ཀྱི་ཆོས་ལས་ཉམས་འགྲོ་བ་རེད། ད་ཅུང་ཟད་མཐོང་བའི་དབང་དུ་བཏང་བ་ཡིན་ནའི་ཡུལ་ཡིད་དུ་འོང་བ་རབ་ཏུ་ང་ཚོ་ལོངས་སྤྱད་ཡ་དེ་བཟང་པོར་ཅུང་ཟད་ཅུང་ཟད་བྱུང་བ་ཡིན་ནའི་དེ་ངོམས་ཀྱི་མ་རེད་མ་ངོམས་པ་ཙང་མཐར་ང་ཚོ་ཐར་པ་ཐོབ་ཡའི་ཆོས་ལས་ཉམས་པ་འཇུག་གི་རེད་མཐོང་ཡང་ངོམས་པར་མི་འགྱུར་བས་སྔར་བཞིན་སྲེད་པས་གདུང་བར་འགྱུར། ངོམས་ཡག་ཡོད་པ་མ་ངོམས་ཡག་མེད་པ་དེ་ག་རེ་རེད། སྤུ་གྲིའི་སོར་ཆགས་སྦྲང་རྩི་ནང་བཞིན་རེད། ངོམས་ཡག་མེད་པ་ཙམ་དུ་མ་ཟད་སྔར་བཞིན་ག་སོང་ན་སྲེད་པས་གདུང་གི་རེད་ད་སྲེད་པ་སྲིད་དོང་ལ་དེའི་སྒང་ལ་དེ་བྱུང་ན་བསམ་དེའི་སྒང་ལ་དེ་བྱུང་ན་བསམ་ཁྱོན་ནས་ཡིད་ཚིམ་ཡག་མེད་དེ་གདུང་བསྡད་ཀྱི་འདུག་བ་འོ་དེ་ཟེར་ད་ང་ཚོ་ནང་དུ་དཔལ་འབྱོར་ཡོད་མཁན་དེ་ཚོ་མང་ཆེ་བ་སྲེད་པས་གདུང་བསྡད་རེད། གཅིག་བྱུང་ན་གཅིག་བྱུང་ན་ཡང་གཅིག་བྱུང་ན་གདུང་བསྡད་འདུག་བ་ངོ་སྤྲོད་ཚེ་ང་ཚོ་ལྟ་དུས་ཁོང་ཚོ་ད་དཀའ་ངལ་ཡོད་པ་མ་རེད་བསམ་བསམ་ཡོང་གི་འདུག་བ་མི་ཚང་ཕྱུག་པོ་དེ་འདྲའི་མཐུན་རྐྱེན་ཞེ་པོ་ཡག་པོ་དེ་ད་ཁོང་ཚོ་ད་དཔེ་བདེ་གི་རེད་དཀའ་ངལ་ཡོད་མ་རེད་བསམ་བསམ་ཡོང་འདུག་ནས་ཁོང་ཚོ་དཀའ་ངལ་ང་ཚོ་ལས་ཆེ་བ་ཡོད་རེད་ཟེར་གྱི་འདུག་ད་སྲེད་པས་གདུང་ནས་དེའི་སྒང་ལ་ད་དུང་གཅིག་བྱུང་ན་དེའི་སྒང་ལ་གཅིག་བྱུང་ན་བསམ་བསམ་སྲེད་པས་གདུང་བསྡད་ཡོད་ཟེར་རེད་སྔར་བཞིན་སྲེད་པས་གདུང་བར་འགྱུར་སེམས་ཅན་རྣམས་ལ་ཆགས་བྱས་ན་ཡ། ད་བདག་ན་ཤི་ངའི་ཉེ་དུ་ལ་ད་ཆགས་པ་བྱས་ན་ད་ངའི་ཉེ་དུ་རེད་སོ་སོ་རང་ཉིད་ཆགས་པ་བྱས་ན་སྐྱོན་ག་རེ་ཡོད་རེད་ཟེར་ན་སེམས་ཅན་རྣམས་ལ་ཆགས་བྱས་ན་ཡང་དག་ཉིད་ལ་ཀུན་ནས་སྒྲིབ་ད་ཆགས་པ་བྱས་པ་ཡིན་ན་ཆགས་པ་དེའི་དབང་གིས་ཡང་དག་པའི་དོན་གནས་ལུགས་ཡང་དག་པར་གནས་ལུགས་ཀྱི་དོན་ཉིད་མཐོང་བ་ལ་ཀུན་ནས་སྒྲིབ་ཀྱི་རེད། རེད་པ། ད་ང་ཚོ་འཇིག་རྟེན་ལ་ཆགས་ཏེ་གཉེན་ཉེ་དུ་ཆགས་འདི་ན། དེ་ཡང་དག་པའི་དོན། ཆོས་ཉམས་ལེན། སྟོང་ཉིད་རྟོགས་བ་དེ་ཕ་དེ་བཞག་ཆོས་ཉམས་ལེན་ཁོ་ཡོང་མ་རེད་བ། བྱས་ཙང་ཡང་དག་པའི་དེ་ཁོ་ན་ཉིད་དོན་ཀུན་ནས་སྒྲིབ་འདེགས་རེད། འོ་དུ་ཟེར། ད་ང་ཚོ། ཆགས་པ་སེ་པའི་གདུལ་བྱ་ཡིན་ཟེར་རེད་ནམ་རྒྱུན་དེ་འདྲའི་བཤད་ཡག་ཅིག་འདུག་བ་དང། ང་ཚོ་ཅིག་བྱ་ཅིག་བྱིའུ་ཅིག། གཤོག་པ་གཉིས་ཀ་ཡོད་པའི་དབང་དུ་བཏང་པས་ནི། ཁོའི་རྐང་པ་ལ་རྡོ་ཆེན་པོ་ཅིག་བཏགས་བཞག་པས་ན་ཐག་པ་བཏགས་བཞག་པས་ན།

ལྐོག་ཏུ་ལངས་ནས་ཤི་ཆོག་ཟེར་གྱི་དེ་འདྲ་ཅིག་དཔེ་ཞིག་གསུངས་འདུག་ཀུན་ཏུ་དག་ནང་བཞིན་ག་རེ་ཨ་ཅེ། བྲག་དཀར་པོ་ནས་བྱ་རྒོད་འཕུར་བ་ནང་བཞིན་དགོས་རེད། བྲག་དཀར་པོ་ནས་བྱ་རྒོད་ཁོང་ཚོའི་དབང་འདི་ག་ནང་ཅི་གང་ཡོད་པ་ཤུལ་ཅི་ཡོད་མ་རེད། ཐ་ན་ཁོ་རང་རྗེས་ཅི་ཡོད་མ་རེད། བྲག་དཀར་པོ་ནས་བྱ་དེ་འཕུར་སོང་ན། ཁོ་རང་པས་ཁོ་རང་གི་རྟ་འདུ་བ་ཞག་དང་ཕ་དེ་ཞག། ཁོ་རང་གི་རྗེས་དེ་བྲག་དཀར་པོ་གང་ཁོ་རྗེས་ལྷག་མ་རེད་པ་དེ་འདྲ་དགོས་རེད། ལྐོག་ཏུ་ལ་ནི་ཞི་ཚོགས་སྲས། ལྐོག་ཏུ་ལངས་ནས་ཤི་ཆོག་ཟེར་དུས་ང་ལ་ང་ཚོ་ཅིག་ས་གཞི་རི་སྐམ་པོ་ཞིག་གང་དེ་ཨ་ཡ་གབ་ཏུ་ཡར་ལངས་ནས་དེ་གི་ལྷག་རྒྱུ་ཅང་ཡོད་མ་ར་ཅང་ཡོད་མ་ར་བ་ཨོ་དེ་འདྲ་ཅིག་དགོས་རེད་མ་གཏོགས་ཅིག་གི་རྫ་རི་རྩེ་འོག་ལ་ཅིག་ཡོད་ར་བ་ལྷག་དེ་ངས་དེ་ཡོད་ཡག་པོ་ཡོད་སྲིད་མ་ཨེ་ཧེ་ཧེ་ཅིག་གི་ཨ་ཨོ་ཅིག་བྱ་རྐང་རྐང་པ་ལ་དགའ་སེ་རྡོ་བཏགས་པ་ན་ཡི་ཡོད་ན་བེ་ཆེ་བེ་ཆེ་ཨ་ཆོས་ཉམས་ལེན་ཅིག་བྱེད་པའི་ནི་ད་ད་ཡ་ཡོད་སྲིད་མ་རེད་ཁོ་ད་དེ་དེ་རྡོ་དེ་དེ་མར་འཐེན་འདེགས་ར་བ་ཨོ་དེ་རེད་བྱས་ཙང་ད་སེམས་ཅན་རྣམས་ལ་ཆགས་བྱས་ན་ཡང་དག་ཉིད་ལ་ཀུན་ནས་སྒྲིབ་ད་དེ་རེད་སྒྲིབ་ཐང་དུ་དང། སྐྱོ་བའི་སེམས་ཀྱང་འཇིག་པ་དེ་ཙམ་དུ་མ་ཟད་ང་ཚོ་འཁོར་བ་ལ་སྐྱོ་ཤས་རེ་གང་ལ་གང་འཚམ་ཡོད་པས་ནས་ཆགས་པ་སྐྱེས་ན་སྐྱོ་ཤས་འདོར་འགྲོ་གི་འདུག་རེད་བ། ཇི་སྲིད་སྐྱོ་ཤས་མེད་པ་ཆགས་འགྲོ་འདུག་བ་སྐྱོ་བའི་སེམས་ཟེར་དུས་ངེས་འབྱུང་བསམ་པ་རེད་བ་སྐྱོ་བའི་སེམས་ཀྱང་འཇིག་པར་བྱེད་ད་མཐར་ཐུག་ན་ཐ་མ་མྱ་ངན་གདུང་གི་རེད་བ་ང་ཚོ་གཉེན་ཉེ་དུ་ལ་ཆགས་ཨང་དེ་འདྲའི་ཆགས་པའི་དབང་གིས་ཐ་མ་ཤི་བའི་གནས་སྐབས་སུ་གདུང་གི་འདུག་མྱ་ངན་གདུང་གི་འདུག་བ་ག་རེ་གདུང་གི་འདུག་ཟེར་ན་ཁ་བྲལ་སྙིང་མི་འདོད་ཨང་ཁ་བྲལ་གི་དོགས་གི་དངངས་སྐྲག་འཇིགས་སྐྲག་འོ་གདུང་གི་འདུག་བ་ཇི་ལྟར་ན་ཤི་བའི་ཅིག་སྐབས་ལ་བློས་གཏོང་མ་ཐུབ་པའི་སྡུག་བསྔལ་ཡོང་གི་འདུག་བ། ཕ་མ་རེ་ཤི་ན་ཕྲུ་གུར་ཆགས་ཆགས་ཆགས་ཆགས་ཐ་མ་གྲོངས་ལ་མ་ཨ་ཕྲུ་གུར་བློས་གཏོང་མ་ཐུབ་དངངས་སྐྲག་འཇིགས་སྐྲག་ཞེ་པོ་བྱེད་འགྲོ་འདུག་ཨ། བློས་གཏོང་མ་ཐུབ་ད་བློས་གཏོང་མ་ཐུབ་ཐབས་ཤེས་ཡོད་མ་རེད་ད་བློས་དགོས་རེད་མ་གཏོགས་དེ་འཁྱེར་ཡག་ཡོད་བ་འཁྲིད་ཡག་ཡོད་མ་རེད་བ་ཨོ་དེ་ནང་བཞིན་ང་ཚོ་ཅིག་གཉེན་ཉེ་དུ་ལ་ཆགས་བསྡད་པས་ན་ཐ་མ་དེ་ལ་བློས་མི་ཐུབ་པའི་སྡུག་བསྔལ་ཡོང་གི་རེད་མྱ་ངན་གྱི་གདུང་རྒྱུ་ཨོ་དེ་རེད་བ། སྤུན་ཀྱག་ཧ་ལས་པའི་བརྩེ་བ་ཆེ་པོ་འདུག་ཟེར་མཁན་འདུག་ཨ། ནང་མའི་ཡི་དུས་ཀྱི་སྣང་བ་སྟག་མི་འདུག་ཨ་ཅིག་ཤི་པས་ན་ཚོར་བ་མེད་པའི་བཟོ་རེད། ཚོར་བ་ཞེ་པོ་ཡོད་དེ་ངས་འདུག་ཟེར་ད་བློས་གཏོང་མ་ཐུབ་དཔེ་ཆ་བདུན་ཕྲག་བདུན་ཕྲག་ངུ་ཤ་རྒྱག་དེ་འདྲ་ཡོང་གི་འདུག་ད་དེ་ཆགས་པའི་ཆགས་པའི་དབང་གིས་རེད། ཐ་མ་མྱ་ངན་གདུང་བར་འགྱུར། འོ་དེ་བྱས་ད་ཆགས་པ་དང་འབྲེལ་ཏེ་འདུག་བ། ད་བརྩེ་བ་དང་ཆགས་པ་གཉིས་འབྲེལ་བའི་ཚུལ་ཡིན་ཟེར། འོ་དེ་བྱས་ད། ད་དེ་ལ་སེམས་པ་འབའ་ཞིག་གིས་ཚེ་འདི་དོན་མེད་འདའ་བར་འགྱུར། ད་གཉེན་ཉེ་དུ་ལ་སོགས་དེ་འདྲའི་ཆགས་པའི་དབང་གིས་ང་ཚོ། ཅིག་སྐྱོན་གཞན་དག་ག་རེ་ཡོང་རུང་ཟེར་ན་ཆགས་པའི་སེམས་འབའ་ཞིག་གིས་ད་ཚེ་འདི་དོན་མེད་འདའ་བར་འགྱུར་ཚེ་འདི་ཆགས་ན་དུས་ཚོད་ད་དོན་དག་མེད་པར་ཆགས་ཟེར་ང་ཚོ་དུས་ཚོད་ཆུད་ཟོས་བཏང་བཞག་འདུག་བ་ཚེ་འདི་དོན་མེད་འདའ་བར་འགྱུར་ཆོས་བརྒྱུད་ནས་འགྲོ་ཡ་ཡོང་གི་མ་རེད།

ཐར་པ་རེད། ཐར་པ་དེ་ལས་ཐར་པའི་ལྟ་བ་ཐོབ་ཙང་ནམ་ཡང་འགྱུར་བ་ཡོད་མ་རེད། གཡུང་དྲུང་ད་ཐར་པའི་ཆོས་རྟག་ཅིང་བསྟན་པས་དེ་འདྲའི་ད་གཡུང་དྲུང་ལྟ་བུའི་རྟག་ཅིང་བརྟན་པའི་ཐར་པའི་ཆོས་འདི་ཐར་པ་ག་རེ་ཟེར་ན་ཐར་པ་བྱེད་ཐར་པ་དེ་ཐོབ་བྱེད་ཀྱི་ཆོས་དེ་ཡང་ཨང་ག་རེ་ཟེར་ན་མི་བདེན་པས་ག་རེ་ཟེར་ན་མཛའ་བོ་གཉེན་ཉེ་དུ་ལ་སོགས་ཆགས་པས་འཇིག་པར་བྱེད་ཀྱི་འདུག་ད་འདི་དཔེ་ཡག་པོ་ཞིག་འདུག་ཨ། རྟག་ཅིང་བརྟན་པ་མེད་པའི་མཛའ་བཤེས་ཀྱིས་ག་རེ་འཇིག་པར་བྱེད་ཀྱི་འདུག་རྟག་ཅིང་བརྟན་པའི་ཐར་པའི་ཆོས་འཇིག་པར་བྱེད་ཀྱི་འདུག་ཐར་པའི་ཆོས་མེད་པ་བྱེད་ཀྱི་འདུག་ཨོ་དེ་རེད། རྟག་པ་མེད་པའི་མཛའ་བཤེས་ཀྱིས་གཡུང་དྲུང་ཆོས་ཀྱང་འཇིག་པ་ནམ་དུའང་ཡོངས་སུ་མི་འགྱུར་བ་གཡུང་དྲུང་ཟེར་དུས་ད་འདི་གཡུང་དྲུང་ཟེར་དུས་ཐར་པ་ལ་གོ། ཐར་པ་ཟེར་དེ་ནམ་ཡང་འགྱུར་བ་ཡོད་མ་ཐར་པ་ཐོབ་ཙང་འགྱུར་བ་ཡོད་མ་རེད་པ་འོ་དེ་ད་ཐར་པ་ཐོབ་བྱེད་ཀྱི་ཆོས་ཆ་ཚང་ག་རེས་འཇིག་པར་བྱེད་དུས་ལ་གཉེན་ཉེ་དུ་ལ་ཆགས་པ་ཆགས་པས་འཇིག་པར་བྱེད་ཀྱི་འདུག་ག་མེད་པ་བཟོ་གི་འདུག་ག་ཡ་དེ་བྱས་མེད་པ་འགྱུར་ཟེར་འོ་དེ་བྱས།

འཆི་ནའང་དེ་ཉིད་གཅིག་འཆི་ཞིང་སྡུག་བསྔལ་སྐལ་གཞན་མི་ལེན་ན་གེགས་བྱེད་མཛའ་བོས་ཅི་ཞིག་བྱ་ཟེར་ད་གཅིག་པ་རེད་སྐད་ཅིག་གཅིག་གིས་མཛའ་འགྱུར་ད་བྱིས་པ་ལ་ག་རེ་ཟེར་ན་བསྟེན་ན་མི་ཕན་པ་ཙམ་དུ་མ་ཟད་བྱིས་པ་འདི་ར་ཨན་ཅིག་གིས་འདི་རེད་ཟེར་ག་རེ་ཟེར་ན་འོ་ལགས་སོ། མི་ཕན་པ་བརྟན་པོ་ཡོང་བ་མ་རེད་བྱིས་པ་ཟེར་བརྟན་པོ་ཡོང་བ་མ་རེད་དེ་ནང་བཞིན་བྱིས་པ་ཟེར་ཡ་དེ་མགུ་དཀའ་པོ་ཞིག་རེད་བྱས་ཙང་བརྟན་པོ་མི་འདུག་ང་ཚོ་གྲོགས་ཁྱེད་རང་ཚོ་ད་གྲོགས་པོ་ཡོད་ཀྱི་རེད་སོ་སོ་སོ་བརྟན་པོ་གྱུར་ཡོང་བ་མ་རེད་ཉིན་མ་གཅིག་ཉིན་ཞིག་གཅིག་བྱིས་པོ་པའི་སྐད་ཅིག་རེ་ར་ཡག་པོ་རེ་ཞིག་ཡང་ཉིན་མ་གཅིག་འགྱུར་ཚར་རེད།

གྲོགས་པོ་ཆགས་ཚར་རེད་སྐད་ཅིག་ཅིག་ལ་དགྲ་ཆགས་ཚར་རེད་ཨོ་དེ་རེད་དང་བརྟན་པོ་མི་འདུག་བ་སྐད་ཅིག་གཅིག་གིས་མཛའ་འགྱུར་ལ་སྐད་ཅིག་ཅིག་ཡང་དགྲར་ཡང་འགྱུར། དེ་ནང་བཞིན་དགའ་བའི་གནས་ལ་ཁྲོ་བྱེད་པས་སོ་སོའི་སྐྱེ་བོ་མགུ་བར་དཀའ། དགའ་བའི་གནས་ལ་ཟེར་དུས་ལ་ད་ཁོ་ལ་ཕན་པ་ཅིག་སེམས་ཐག་ཉེ་པོར་བྱས་ཨ་ཁྱོད་དགེ་བའི་ཕྱོགས་ལ་བག་ཁྲིད་ནས་ཨ་འདུག་བྱས་ན་ཡག་པོ་ཡོད་རེད་ཟེར་ལབ་ཀྱང་ཁོ་ཁོང་ཁྲོ་ཟ་གི་རེད། ཇུས་གཏོགས་མ་བྱེད་ཟེར་ང་ང་རང་གཅིག་རེད་ཟེར་ཡག་དོན་འགྲུས་ཨ་ཁྱོད་ཞེ་པོ་ཡིན་མདོག་མ་བྱེད་ཞེ་པོ་ཤེས་མདོག་མ་བྱེད་ཟེར་ཡག་དོན་འགྲུས་ཨང་མ་ག་ཅིག་འདུག་བ་ཅིག་རེད་བ་ཨོ་དེ་ཟེར་སྙམ་མ་ང་ཚོ་ང་ཚོ་འཛིན་གྲྭ་གཅིག་པུ་དེ་འདྲ་ཡོང་གི་རེད་བ་དང་ང་ཚོ་ང་ཚོ་བག་ཟོ་བྱེད་ད་ང་ཚོ་ད་ག་ཅིག་བག་ཟོ་སྐད་ཅིག་ཁ་ཅིག་དེ་འདྲ་ཡོང་གི་འདུག་བ།

མར་འབུད་སྐྱིད་པོ་ཞིག་ཡག་ཡོང་དུས་ཡོང་ཡོད་མ་རེད་ཁོ་གཞིན་སྦག་ཟིག་ཁ་ཁ་ཡོང་རེད་ཕྱི་སྒོ་ནས་ཅིག་བྱེད་ལེ་མི་བྱེད་ལེ། འོ་དེ་མགུ་དཀའ་པོ་ཞེ་པོ་ཅིག་འོ་རེད་སོ་སོའི་ངོས་ནས་གཅིག་པ་རེད་བར་སྣང་ངོས་ནས་གཅིག་པ་རེད། དེ་ལས་མདོར་བསྡུས་ན་ད་འོག་ལ་སླེབས་ཀྱི་རེད་འདྲིས་པ་མེད་པར་གནས་པར་བྱ། འབྲེལ་བ་མེད་ན་ཡག་ཤོས་རེད། འོ་དེ། བྱས་ཙང་ད། ང་ཚོ་ད་སོ་སོའི་ཉམས་མྱོང་འདུག་ཨ་བྱས་ཙང་ད་འོས་ནས་ལ་ད་ང་ཚོ་ད་ཁོ་ལ་ཆགས་དགོས་ཡོང་གི་རེད་ད་ཁོ་ལ་ཆགས་ནས། ཁོའི་ཁྱད་ཆོས་རེད་ཅིག་སོ་སོ་དང་མཐུན་པོ་ཡོད་ས་ཆགས་ཀྱི་རེད་ང་ཚོ་གྲོགས་པོ་སྒྲིག་ས་མང་ཆེ་བ་ཚོ་སོ་སོ་དང་མཐུན་པོ་ཡོང་རེད་ད། མཐུན་པའི་ཆ་བྱུང་ཙང་འགྲིག་གོ་མཐུན་པའི་ཆ་མེད་ན་འགྲིག་གི་མ་རེད།

མི་དང་འདྲ་པོ་འདྲ་པོ་བྱས་ནས་འགྲིག་གི་རེད་བ་ཟ་བྱས་ཅིག་རེད་འོ་དེ་བྱས་ཙང་བདག་ལ་ཕན་ཚུགས་ཚུགས་ལང་ཀ་དེ་མེད་པ་བཟོ་གི་འདུག་བདག་ཀྱང་ཕན་ལས་བཟློག་པར་བྱེད་དེ་དག་ངག་ནི་མ་མཉན་ན་ད་ཁོའི་འདོད་པ་ནང་བཞིན་ངག་མ་མཉན་ན་ཁྲོ་བས་ངན་འགྲོར་འགྲོ་བར་འགྱུར་ད་ཁོའི་འདོད་པ་ནང་བཞིན་མ་བྱས་ན་ཁོ་ཁོང་ཁྲོ་ཟ་གི་འདུག་ཁོ་ཁོང་ཁྲོ་ཟ་ན་ཁོས་ལས་གསོག་གི་འདུག་ཁོས་ལས་བསགས་ན་ཁོ་ག་རེ་བྱེད་ཀྱི་ཁོ་རང་ངན་འགྲོར་ཁྲིད་འགྲོ་གི་འདུག་ད་འདུག་ས་རེད་བྱིས་པ་སོ་སོའི་སྐྱེ་བོ་དང་འདྲིས་ཡོང་དུས་གང་ལ་དཔེ་ཉེན་ཁ་ཚ་པོ་རེད་ཕལ་ཆེར་ཕལ་ཆེར་བསམ་བློ་ཡག་པོ་བཏང་ན་ང་ཚོ་ཅིག་འཁྲིས་ལ་འབར་རྫས་ཆེན་པོ་ཉར་བསྡད་པ་འདྲ་པོ་ཡིན་ས་རེད།

ད་ཉིད་ཅིག་གྲོགས་པོ་དེ་དཔེ་ཉེན་ཁ་ཚ་པོ་འདུག་ང་ཚོ་ཧ་ལས་པའི་ཐག་རིང་པོ་བསྡད་ཀྱི་ཡོད་སྲིད་མ་རེད་ཡང་ན་ཐག་ཉེ་པོ་མ་ཡིན་པ་ཅིག་བར་རྒྱང་ཐག་འཚམ་པོ་བསྡད་ན་ཡག་པོ་མི་དགོས་སམ་མི་སུ་ཡིན་ནས་ངའི་ཉེ་དུ་ཡིན་ནས་རེད་སྤུན་ཀྱག་ཡིན་ནས་རེད་གྲོགས་པོ་ཡིན་ནས་སུ་ཡིན་ནས་དུ་བསྡད་ན་གྲོགས་པོ་བརྟན་པོ་ཡོང་གི་ཡོད་སྲིད་གཅིག་སྟོང་པོ་གཅིག་གཅིག་ཡང་སོ་སོ་རང་ཉིད་ལ་ཚུར་ཉེན་ཁ་ཞིག་རག་ཡོང་ཆོས་ལ་ཉམས་ཡག་དེ་ནི་རྒྱུ་རྐྱེན་ཞིག་རག་ཡོང་སྲིད་མ་རེད་ང་ཚོ་འདྲིས་ཡག་དེ་འདྲིས་ཤེས་རྒྱུ་ཚགས་ཞེ་པོ་འདྲིས་ཀྱི་འདུག་བ་ཟ་ནའི་མཉམ་དུ་ཟ་དགོས་ཡ་འགྲོ་ནའི་མཉམ་དུ་འགྲོ་དགོས་ཡ་ཁ་བྲལ་མ་ཕོད་དོ་ཞེས་འདུག་བ་ད་འདི་དཔེ་ཉན་དགོས་བ་རེད་ཨ་ནི་མཉམ་དུ་འགྲོ་དུས་ག་དུས་ཡིན་ནས། ཁ་ནི་བྲག་རི་བ་ཁོའི་ཁ་བྲག་ཁྱོད་ཁ་ཁ་བྲག་ཡང་དུས་ཁ་ནི་སྐད་ཅིག་འགྲམ་ལ་དོད་ཡོང་འདུག་ཨང་དུས་ཅིག་ལ་བར་ཅིག་ལ་ཨང་བོག་ཐུག་ཤོག་ཨང་ཐ་མ་དེ་ལ་དཔེ་ཞེ་པོ་གྲོགས་པོ་ཡིན་གྱི་དེ་མི་ཚེ་སྐད་གཤེགས་མེད་ཟེར་དེ་ཡོང་གི་འདུག་མི་ཚེ་འཁོར་སྐད་གཤེགས་མེད་ཟེར་ཡ་དོན་འདུག་ང་ཚོ་ཉི་མ་དུས་སུ་ཐུག་མྱོང་ཀྱང་ལགས་ཡོང་མི་ཚེ་འཁོར་སྐད་གཤེགས་མེད་ཟེར་ཡ་དོན་འདུག་ཐུག་མྱོང་ཡོང་གི་འདུག་འོ་འོ་འདུག་ཟེར་རེད་ཇི་ལྟར་ད། ད་ལྟ་འོ་ལེགས་འདུག་འདི་མཚམས་མ་ཏུ་ཀློགས་ཤིག་ངན་འགྲོ་བ་ཡང་བདག་ཀྱང་ཕན་ལས་བཟློག་པར་བྱེད་དེ་དག་དེ་དག་ངག་མ་མཉན་ན་ཁྲོ་བས་ངན་འགྲོར་འགྲོ་བར་འགྱུར་ཡང་བཞེད་ད་ལྟ་ན་ཤི་ག་ཟེར་ན་ང་ཚོ་ཅིག་མཐོ་ལ་ཕྲག་དོག་མཉམ་དང་འགྲན། དེ་ལས་ཀྱང་ཕན་མི་ཐོགས་ཤིང་གནོད་པ་ལ་སྦྱོར་བ། ད་ང་ཚོ་སོ་སོའི་སྐྱེ་བོ་ཟེར་ཡ་དེ་ཕར་འདྲིས་པས་ན་ཕན་ཐོགས་རྒྱུ་ད་ཕར་དེ་བཞག་ད་དུང་གནོད་པ་ཆེན་པོ་བྱེད་ཀྱི་རེད་གང་འདྲ་ཅིག་ཟེར་ན་སོ་སོའི་སྐྱེ་བོ་དང་འགྲོགས་ཡོང་དུས་ཨ་མཐོ་ལ་ཕྲག་དོག་མཉམ་དང་འགྲན་ད་སོ་སོ་ལ་ཏིག་ཙ་ཡོད་ན་ཕྲག་དོག་བྱེད་ཀྱི་འདུག་མཉམ་པ་ཡོད་ན་ག་རེ་རེད་འགྲན་སེམས་བྱེད་ཀྱི་འདུག་དམའ་བ་ན་ང་རྒྱལ་བྱེད་ཀྱི་འདུག་ད་ང་ཚོ་བྱིས་པ་སོ་སོའི་སྐྱེ་བོ་ཁྱད་ཆོས་འོ་དེ་རེད། བྱིས་པ་སོ་སོའི་སྐྱེ་བོ་ཁྱད་ཆོས་ཡོད་ན་མེད་ན་དེ་མཐོ་ལ་ཕྲག་དོག་བྱེད་ཡ། ཨ་མཉམ་པ་ལ་འགྲན་སེམས་བྱེད་ཡ། དམའ་བ་ལ་ང་རྒྱལ་བྱེད་ཡ། ཨ་བསྟོད་ན་དྲེགས་པ་བྱེད་ཡ། དྲེགས་པ་ཟེར་ན་ག་རེ་ང་རྒྱལ་རེད་བ་ང་ད་ཨོ་ཟེར་མིན་འགྲོ་ད་ཁོ་ཚོ་བཞི་བོ་ལག་ཏུ་སྔོན་ཆད་ཡོད་ནའི་ཨོ་ཡོད་ཟེར་ད་ད་ང་ཞེ་པོ་ཡིན་ཟེར་རེད་ཟ་ཞེས་དེ་ལོ་དམའ་ལ་ང་རྒྱལ་བསྟོད་ན་དྲེགས། མི་སྙན་བརྗོད་ན་ཁོང་ཁྲོ་སྐྱེ། གཏམ་མི་སྙན་པ་ཏིག་བརྗོད་ན་ཁོང་ཁྲོ་སྐྱེ་ཡ། ད་ང་ཚོ་རང་བཞིན་རེད་བ། ད་རང་བཞིན་རེད་ཟེར་ནའི་མིན་འདུག་ད་ཁོ་གཅིག་ག་རེ་ཟེར་འོ་ད། ཅིག། རང་བཞིན་རེད་ཟེར་ན་ཡང་བཅོས་སུ་མེད་པ་ལྟ་བུ་ཆགས་ཀྱི་རེད་བ་ད། གཤིས་ཀ་འདྲ་པོ་རེད་ད་གང་ལྟར་ཡང་ཁོང་ཁྲོ་ཡིན་ཁོང་ཁྲོ་སྐྱེ། ནམ་ཞིག་བྱིས་ལས་ཕན་པ་ཐོབ་ད་ནམ་ཞིག་ནས་ང་ཚོ་བྱིས་བྱིས་པ་ལས་ང་ཚོ་ཕན་ཐོགས་ག་རེ་ཡོང་ད་ཕན་ཐོགས་སྣ་གཅིག་གྲོགས་མི་འདུག་ཁོས་ང་ཚོ་ལ་གྲུབ་མེད་དེ་ན་ད་བྱིས་དང་འགྲོགས་ན་བྱིས་པ་ལས་ད་མདོར་བསྡུས་ན་བྱིས་པ་དང་འགྲོགས་ན་ངེས་པར་དུ་གཅིག་ཡོང་གི་རེད་གསུངས་རེད་དེ་ནམ་རྒྱུན་དེ་ཚིག་དེ་ཁ་སང་སྔ་མོ་ངས་དྲངས་ཡོད་པ་དེ་བྱིས་དང་འགྲོགས་ན་བྱིས་པ་ལས་བྱིས་པ་ལ་བདག་བསྟོད་གཞན་ལ་སྨོད་པ་དང་འཁོར་བར་དགའ་བའི་གཏམ་མི་དགེ་ཅིས་ཀྱང་ངེས་པར་འབྱུང་ད་བྱིས་པ་གཅིག་དང་མཉམ་དུ་འགྲོགས་པས་ན་བྱིས་པ་ཅིག་བྱིས་པ་ཚོ་འགྲོགས་པས་འདུལ་བ་ལ་ཨ་ནེ་དེ་འདྲའི་བྱིས་པ་དེ་དེ་བྱིས་པ་གཞན་དག་ལ་ལྟོས་ཏེ་རང་ཉིད་ལ་བསྟོད་པ་བྱེད་ཨ་གཞན་ལ་སྨོད་པ་བྱེད་ཨ་ཨང་དང་ཨ་ན་ཞེས་འཁོར་བའི་དགའ་བའི་གཏམ་དེ་ཡོང་བར་བ་དེ་ང་ཚོ་ཁྱེད་རང་ཚོ་ཤ་ཚོགས་རྒྱབ་དང་ཤ་ཚོགས་རྒྱག་མཁན་ཡོད་ན་མེད་ན་ཤ་ཚོགས་རྒྱབ་དང་ཤ་ཚོགས་སྐར་མ་གཅིག་གཉིས་མ་གཏོགས་མ་རྒྱག་ན་དེ་ནས་རྟགས་རང་ཡོང་གི་རེད་ཡང་ན་མི་གཞན་དག་ལ་སྨད་ར་གཏོང་ཡ་ཡང་ན་སོ་སོའི་ཅིག་ཁྱད་ཆོས་ལ་ཡག་ཅིག་ལབ་ཡག་ཅིག་ཡང་ན་འཁོར་བ་ལ་ཆགས་པའི་ཆགས་པ་དགའ་བ། བའི་ཅིག། ཅ་ལག་ཡག་པོ་ཞིག་ཐོན་འདུག་ད། ཨ mobile རྩེ་ཕུད་ཞིག་ཐོན་འདུག་ད། ད་དེ་ཞེ་པོ་ཡོག་རེད་ཟེར་འདུག་ད། དེ་ཨོ་བོར་སི་ཅིག་ག་ས་གྱང་ནས་མང་པོ་ལ་ཡ་འདུག་ག། ག་རེ་ཟེར་ན་དེ་ལ་ཁྱད་ཆོས་ཞེ་པོ་ཡོག་རེད camera zoom སི་ཅིག་མང་པོ་ཞིག། ད་ཞེ་པོ་ཡག་པོ་འདུག་ནང་ལོག་ལ GB ཞེ་པོ་འདུག་སི། ད་བདག་གི་འཁོར་བ་ཆགས་པའི་གཏམ་དག་རང་ཡོང་སོང། ཨོ་དེ་ཡིན་ཟེར། ད་ད་ཆོས་ས་རེ་སོང་བསྡད་འདུག་ག། མི་དགེ་ཅིས་ཀྱང་ག་རེ་ངེས་པར་འབྱུང། ད་དེ་རྒྱལ་སྲས་ཆེན་པོ་ཞི་བ་ལྷས་ཐག་བཅད་ཚར་འདུག་ག། མ་དངོས་སྐབས་ཡོག་མ་རེད། བྱིས་པ་གཉིས་སོ་སོ་མཉམ་དུ་འདྲིས་ཚུགས་ན། བ་དྲིན་ལམ་ཡང་དག་ངང་ཡིན་གོམས་ཆེ་བ་ངང་ཡིན་གོམས་ཉམས་ལས་ཆེ་བ་ཆོས་དོར་བགྲོ་གླེང་བྱེད་ས་སུ་ཕལ་ཆེར་ཕལ་ཆེར་དཀོན་པོ་རེད་ཤག་ན་འདྲེས་ཟུག་ན་ལམ་ཡང་གཞན་ལ་མེ་རེ་འདང་ཡང་སུ་སུ་ཡང་སྐྱ་ཡང་རང་ཤི་འཁོར་ཡོང་གི་འདུག་བ་ཡང་ན་ག་རེ་ཟེར་ན་ཅིག་གི་རྡོ་བ་ཅིག་ལྟད་མོ་གསར་པ་སྟོན་ཤག་ཞིག་ཞིབ་ཞིབ་ཡག་པོ་འཁྲབ་ཤག་ཟེར་ཡ་དེ་འདྲ་ཨ་ནི་ཡང་རྩེད་མོ་ཞིབ་ཞིབ་རྩེད་གོ་བར་ཅིག་ཅིག་སྐད་གྲགས་ཆེ་བོ་ཞིག་ཏུར་གོ་བར་ཟེར་ཡ་དེ་འདྲ་ད་ཅིག་གི་ཟེར་ཡ་ཡོང་གི་འདུག་བ་འདི་ཆ་ཚང་ག་རེ་ཟེར་ན་འཁོར་བར་དགའ་བའི་གཏམ་རེད་བ། མི་འདུག་དེ་དང་ངེས་པར་ཅིས་ཀྱང་འབྱུང་ཟེར་དོ། འོ་འདུག་ཟེར་ཡས་ད། ད་འབྱུང་གི་འདུག་འབྱུང་མི་འདུག་ང་ཚོ་ཧ་གོ་གོ་རོགས་ཀྱི་ང་ཚོ་མཉམ་དུ་མཉམ་དུ་མང་པོ་ཤི་གོ་རོགས་ཧ་གོ་གོ་རོགས་མི་དགེ་ཅིས་ཀྱང་ངེས་པར་འབྱུང་ཟེར་ད། དེ། མི་དགེ་ཅིས་ཀྱང་ངེས་པར་འབྱུང་ཟེར། དེ་ལྟར་བདག་དང་གཞན་བསྟེན་པ་ད། ད་དོན་དུ་སུ་རེ་བྱ། བདག་གི་སྡིག་པ་ག་ས་ད་བྱིས་པ་ཟེར་བསྟེན་པས་ན། དེ་ལྟར་བདག་དང་གཞན་བསྟེན་པ་ཟེར་དོན་ལ་བདག་དང། ཨ་བྱིས་པ། གཉིས་པོ་དེ་ཕན་ཚུན་གཅིག་ལ་གཅིག་ལ་བསྟེན་པས་ན་ད་ཕན་ཡང་ཡོད་མ་རེད། ད་ནམ་རྒྱུན་ང་ཚོས། རྩམ་པའི་ཁལ་རྒྱག་གྲོ་བྱེད་བྱས་ན།

བདེ་མཉམ་རེད། ཨོ་དེ་ནང་བཞིན་བྱིས་པ་སོ་སོའི་སྐྱེ་བོ་གཉིས་ཕན་ཚུན་མཉམ་དུ་འདྲིས་ནས་གཅིག་གཅིག་ཕན་ཐོགས་རྩ་བ་ནས་ཡོང་ཡོག་མ་རེད། གཅིག་གཅིག་གནོད་ཡག་ཅིག་མ་གཏོགས་གཅིག་གཅིག་གནོད་ཡག་མ་གཏོགས་ཕན་ཐོགས་ཡག་ཡོང་མ་སོང་རེད། དེ་ལྟར་བདག་དང་གཞན་གཉིས་པོ་ཕན་ཚུན་བསྟེན་པས་ན། དེས་ནི་ཕུང་བར་འགྱུར་བར་ཟད་ད་ཕུང་བར་འགྱུར་ཡག་མ་གཏོགས་ལེགས་པའི་ཆ་གཅིག་ཡོང་མ་རེད་ཟེར་དེས་ནི་ཕུང་བར་འགྱུར་བར་ཟད། ད་དེས་ཀྱང་བདག་དོན་མ་བྱས་ལ་བདག་ཀྱང་དེ་དོན་མི་འགྱུར་བས་བྱིས་ལས་ཐག་རིང་བྱོལ་བར་བྱ་ཁོས་ངའི་དོན་བྱེད་ཐུབ་མ་རེད་ངས་ཡང་ཁོའི་དོན་བྱེད་ཐུབ་མ་རེད་ང་གཉིས་ཀ་མཉམ་དུ་བསྡད་པས་ན། ད་ཕན་པོ་ཡོང་མཁན་མེད་པ་ཙམ་དུ་མ་ཟད་གནོད་པ་བྱས་མི་འདུག་མི་ཡོང་མི་འདུག་ད་བྱིས་ལས་ཐག་རིང་བྱོལ་བ་དང་ཐག་རིང་ཙི་འདས་སོང་ད་རེད་བ་ཐག་རིང་ཙི་འདས་འདི་རེད་འདི་བྱིས་ལས་ག་རེ་ཐག་རིང་བྱོལ་བར་བྱ་འདི་བྱེད་ད་བྱིས་པ་སོ་སོ་སྐྱེ་བོ་ཟེར་ན་སོ་སོ་སྐྱེ་བོ་རེད་བ་ད་སོ་སོ་སྐྱེ་བོ་ཡིན་མིན་ཧ་ད་གོ་ཡ་ཡོང་མ་རེད་དེ་ཁོ་སྤྱོད་ཚུལ་ལྟ་རྒྱུ་རེད་བ་ཁོ་རང་སྤྱོད་པ་དང་སྡོད་ཚུལ་ལ་ཨ་འདི་ཁྱོད་སོ་སོ་སྐྱེ་བོ་མིན་འགྲོ་བསམ་ས་ཅིག་ཅིག་ང་ཐེ་ཚོམ་སྐྱེ་ཡ་རེད་མ་གཏོགས་ད་བྱེད་ད་ཁོ་སོ་སོ་སྐྱེ་བོ་རེད་ཟེར་ཧ་གོ་ཡ་ཡོང་མ་རེད་བ་ཨ་སངས་རྒྱས་ཡིན་མིན་ཚོད་ཐིག་མ་སོང་འདི་བྱིས་ལས་ཐག་རིང་བྱོལ་བར་བྱ། ད་ཡིན་ནའི་བྱིས་པ་སོ་སོའི་སྐྱེ་བོ་དང་ཐག་རིང་པོ་ཅིག་ལ་སྡོད་ལ་རྒྱུན་ནི་འབྲེལ་བ་མེད་པོ། ཁྱི་ལྟ་བུ་མཐོང་བས་ནི་དཔེ་ཅིག་རྣམ་འགྱུར་ངན་པོ་འདི་ནི་སྟོན་གོ་མ་རེད་དེ་ཡང་བྱང་ཆུབ་སེམས་དཔའི་སྤྱོད་པ་དང་ཉམས་འགྲོ་གི་རེད་གསུངས་པ་རེད་ད་ག་འདྲ་བྱེད་གོ་ཟེར་ན། སྐབས་འགར་འཕྲད་ཡོང་དུས་གང་ལ་མགུ་བར་བྱ་ཟེར་ཏོ། འཕྲད་ན་དགའ་བས་མགུ་བྱ་ཟེར་ད་ལམ་ཁ་མར་འགྲོ་ཞོར་ལ་ཡང་ཁོ་འཕྲད་འདུག་ན་ཁོ་ལ་འཛུམ་སྟོན། ཨང་དགའ་བ་བྱེད་ཁོ་རང་ཅིག་ཅིག་གིས་བསམ་པ་ནང་བཞིན་གྱི་ག་རེ་བྱེད་དགོས་ན་བྱེད། རེད་ཀྱང་ཁོ་ཕར་ཐག་རིང་པོ་བཞག་གོ་རེ་ཟེར་བྱས་ཙང་ཕྲད་ན་དགའ་བས་མགུ་བྱས་ཏེ་མ་གཏོགས་ད་བྱིས་པ་སོ་སོ་སྐྱེ་བོ་དང་འགྲོགས་རྒྱུ་ཡོད་མ་རེད་ཟེར་སྤྱོད་འཇུག་ནང་གསུངས་བཞག་ཟེར་མི་ཞིག་མཐོང་བས་ནི་མིག་ལོག་རྒྱབ་བྱས་འདུག་ཨ་ཅེ་གདོང་པ་ཡིན་ནའི་ཕར་རྩིག་པོ་རྩིག་པོ་བྲིས་བྲོས་བཞུགས་འདུག་ཨ་ད་ཁོ་དང་འདྲིས་ན་ང་དཔེ་ཅིག་མེད་པར་བཟོ་གོ་རེ་ཁོ་རྩ་མེད་བཏང་ང་རྩ་མེད་བཏང་ལ་སོགས་དུད་འགྲོ་ཅིག་ཡོད་བ་མ་ཁོ་སེམས་ཅན་ཞིག་རེད་བ་བྱས་ཙང་བྱིས་པ་སུ་ཐུག་པས་ནི་ཁོ་དགའ་བས་འཛུམ་གྱིས་བསུས་ཨ་ཁོ་རང་གི་འདོད་པ་ཁྱོད་ག་པར་འགྲོ་གི་ཡིན་པ་བདེ་པོ་ཡིན་པས་ཅིག་ཡིན་པས་ཟེར་བཤད་ཁོ་རང

ས། འདྲིས་ཆེན་ཉིད་དུ་མི་འགྱུར་བར། ད་ཐ་མལ་པ་ཙམ་ལེགས་པར་བྱ། ཐ་མལ་ཙམ་ཞིག་སུ་གཏོང་ལ་ད་བཏང་སྙོམས་སུ། དེ་ཐ་མལ་ཙམ་ཟེར་ཚེ་ག་རེ། ད་ས། འདྲིས་ཆེན་ཉིད་དུ་མི་འགྱུར་བ་ཟེར་ཚེ་ལ་ཧ་ལས་པའི་འདྲིས་པོ་ཆེ་འགྱུར་བ་མ་རེད། ད་ང་ཚོ་འདྲིས་དྲགས་ན་སྐྱོན་འདུག་ཨ། ཧ་ལས་པའི་འདྲིས་དྲགས་ཡིན་ཚེ་རྙོག་དྲ་ཆ་ཚང་ཡོང་གི་འདུག་ཨ། འོ་འདུག་ཟེར་རེད། བྱས་ཙང་ཐ་མལ་པ་ཙམ་ཞིག་གཏོང་ལ་དེ་བཏང་སྙོམས་སུ། རང་བབས་སུ་བྱའོ་རེད། ཐ་མལ་པ་ཙམ་ལེགས་པར་བྱ། འོ་དེ་བྱས། ད། བུང་བའི་མེ་ཏོག་སྦྲང་རྩི་བཞིན་ཆོས་ཀྱི་དོན་དུ་བླངས་ཤིག་ན་ཀུན་ལ་སྔོན་ཆད་མ་མཐོང་བཞིན་འདྲིས་པ་མེད་པར་གནས་པར་བྱ་ཟེར་འདིར་བཞག་སྡོམ་བརྒྱབ་ན། ད་བུང་བས་མེ་ཏོག་སྦྲང་རྩི་ཟེར་དུས་ད་ང་ཚོ་བསོད་སྙོམས་ལྟ་བུར་འགྲོ་འོས་ན། ད་བསོད་སྙོམས་སློང་ས་འདི། ཞེ་དྲག་སློང་དགོས་པ་དེ་སློང་ཡོང་དུས་ང་ལ་སློང་ས་འདི་ལས་རང་ཉིད་དགོས་ཡག་བསོད་སྙོམས་འདི་ལས་ཁ་བརྡུང་ཡག་ཡོང་མ་མདོག་ཅིག་གིས་ཞེ་དྲག་འབྲེལ་བ་མེད་པ་བྱེད་དགོས་རེད། དཔེར་ན་ག་ཟེར་ན། བུང་བས་ག་ཟེར་ན་མེ་ཏོག་གིས་ད་སྦྲང་རྩི་ལེན་པ་ནང་བཞིན་བུང་བ་འདུག་སའི་མེ་ཏོག་གིས་ད་འོ་ལགས་སོ། ཐེའུ་ད་འདུག་སོ་བ་བབས་ནས་ཁོ་རང་གི་བཅུད་ལེན་དགོས་ཡག་འདི་ལས་ཨ་ནི་འཕུར་ཤ་རེ་འདུག་ག། བསྡད་མི་འདུག་རྒྱུན་རིང་བསྡད་མི་འདུག་ཨོ་དེ་འདྲ་བོ་བྱེད་དགོས་རེད། བུང་བས་མེ་ཏོག་སྦྲང་རྩི་བཞིན་ཆོས་ཀྱི་དོན་ཙམ་བླངས་ནས་ནི་ཀུན་ལ་སྔོན་ཆད་མ་འདྲིས་མ་མཐོང་བཞིན་ད་སེམས་ཅན་སུ་འདྲ་ཞིག་སྔོན་ལ་རྒྱུན་ནས་མཐོང་མ་མྱོང་པ་འདྲ་བོ་སྣང་བ་བཞག་དགོས་རེད་ངས་མཐོང་མ་མྱོང་དེ་ཀ་འདྲིས་མ་མྱོང་བསམ་བསམ་ཞིག་རྒྱུན་ནས་འདྲིས་པོ་མེད་པ་བྱེད་དགོས་རེད་ཀུན་ལ་སྔོན་ཆད་མ་མཐོང་བ་ནང་བཞིན་བྱས་ནས་སེམས་ཅན་སུ་འདྲ་ཞིག་བྱས་ནས་སྔོན་སྔ་མ་མཐོང་མ་མྱོང་བ་ནང་བཞིན་བྱས་ནས་སྣང་མེད་འདྲ་བོ་རེད་མ་མཐོང་བྱིས་པོ་བས་འདྲིས་ཡོད་ནོ་མདོག་བྱིས་པོས་དཀྲོགས་པ་ཡིན་ནོ་མདོག་བྱིས་པོ་གཅིག་ང་ཡིན་བྱིས་པོ་བྱམས་པོ་ཡོད་ནོ་མདོག་བྱས་ཤིང་འུ་ཐུག་ཨ་ཨ་ཨོ་དེ་སེམས།